ཁང་ཞིག་མ་གཏོགས་དེ་མིན་འགྲིམ་འགྲུལ་ལས་ཁང་གཞན་གྱིས་དེར་ཐེ་ཇུས་བྱེད་བཅུག་མེད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ་ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་མེད་པར། ཨ་རིའི་གྲོས་ཚོགས་སོགས་ནས་ངོས་འཛིན་ལ་འབད་བརྩོན་གང་ཐུབ་བསྟེན་དགོས་པ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གསལ་སྟོན་གནང་བའི་སྐོར་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་དམངས་གཙོའི་ལམ་ལུགས་དང་སྲིད་གཞུང་ལ་ཡིད་མོས་ཞུ་མཁན་ཡང་དག་པ་ཞིག་ཆགས་ཀྱི་ཡོད་པ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་པའི་སྐོར་དང། མཇུག་ཏུ། ཐེངས་འདིའི་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བོད་ཁྱིམ་སློབ་གྲྭ་དང་རྣམ་རྒྱལ་གྲྭ་ཚང་གི་སློབ་གྲྭའི་བར་རིགས་ལམ་རྩོད་འགྲན་གྱིས་རིགས་ལམ་ཟླ་བ་ཞིག་སྲུང་བརྩི་ཞུ་མཁན་དགེ་སློབ་ཁག་གཅིག་ལ་བཅར་འདྲི་ཞུས་པ་སོགས་དེ་རིང་གི་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་གཡང་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཉེན་རྟོག་པ་ཟུར་པ་དང་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་ཞིག་དུས་འཁོར་དབང་ཆེན་ཞུ་བར་ཕྱིན་ན་དེ་ཁྲིམས་འགལ་ཡིན་པའི་ཉེས་འཛུགས་འོག་བོད་མི་ཚེ་པོ་ལགས་ཞུ་བ་ཞིག་བཙན་ཁྲིད་བྱས་འདུག་དེ་ཡང་འདི་ཟླའི་ཚེས་བཅུ་གསུམ་དགོང་མོར་བོད་སྒ་སྐྱེ་དགུ་མདོ་ཆུ་དམར་ལེབ་རྫོང་ནས་ཡིན་པའི་རྒྱ་ནག་གཞུང་གི་ཉེན་རྟོག་པ་ཟུར་པ་དང། རྒྱ་ནག་དམར་ཤོག་ཚོགས་པའི་ཚོགས་མི་ཚེ་པོ་ལགས་ཞུ་བའི་སྐྱེས་པ་ཞིག་གིས་རང་ཉིད་ཀྱི་མ་ཡུམ་རྒན་འཁོགས་དང་བཟའ་ཟླ་ཕྲུ་གུ་བཅས་ནང་མི་གསུམ་ཁྲིད་དེ་གུང་ཐང་རིན་པོ་ཆེ་མཆོག་གིས་ཉིན་གྲངས་བཞིའི་རིང་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཞུ་བར་ཕྱིན་ཏེ་ལམ་བར་ཁྲི་འདུ་རྫོང་གི་ཟ་ཁང་ཞིག་ནང་ཉིན་གུང་གི་ཞལ་ལག་མཆོད་བཞིན་པའི་སྐབས་གློ་བུར་དུ་རྒྱ་ནག་གཞུང་གི་ཉེན་རྟོག་པ་བསླེབས་ཏེ་ཁོང་ཚོ་གང་དུ་འགྲོ་མཁན་ཡིན་མིན་སོགས་དྲི་རྩད་བྱེད་པ་དང་ཆབས་ཅིག་དུས་འཁོར་དབང་ཆེན་ཞུ་བར་འགྲོ་མཁན་ཡིན་ན།

ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་དང་ཁོང་གི་སྐུ་ཟླ་ལྕམ Kamlesh Thakur རྣམ་གཉིས་ཀྱིས་ད་བར་ཁོང་གཉིས་ནས་སྐུ་ཚེའི་རིང་གསོག་འཇོག་ཞུས་པའི་དངུལ་ཡོངས་རྫོགས་མངའ་སྡེའི་ནང་ཆུ་ལོག་སོགས་ཀྱིས་དོ་ཕོག་བྱུང་བའི་མི་མང་རྣམས་ཀྱི་དཀའ་སྡུག་ཉེན་སེལ་ཆེད་ཞལ་འདེབས་གནང་ཡོད་པའི་གནས་ཚུལ་འདུག The India Times ཞེས་པ་གཙོས་པའི་རྒྱ་གར་གྱི་གསར་ལམ་ཁག་གིས་ཁེ་ས་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་དོན་ལྟར་ན་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་དང་ཁོང་གི་སྐུ་ཟླ Kamlesh Thakur རྣམ་གཉིས་ཀྱིས་ཧིན་སྒོར་ལག་ལྔ་བཅུ་ང་གཅིག་གམ་ཧིན་སྒོར་འབུམ་ལྔ་བཅུ་ང་གཅིག་ཡོད་པའི་ཅེག་འཛིན་ཞིག་སྤྱི་ཁྱབ་དྲུང་ཆེ Prabodh Saxena ཡི་གཞུང་འབྲེལ་བཞུགས་གནས་ལ་ཕུལ་འདུག་ལ་ད་དུང་ཁོང་གིས་ཁོང་ལ་ལོ་གཅིག་རིང་ཐོབ་པའི་གླ་ཕོགས་ཚང་མ་དང་ཡང་ཧིན་སྒོར་འབུམ་བཅུ་གཅིག་མངའ་སྡེའི་ཉེན་སྐྱོབ་ལས་གཞིའི་ཆེད་ཞལ་འདེབས་གནང་འདུག། ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་ཉེ་དུས་ཀྱི་ཆར་ཞོད་སྐབས་གནམ་གཤིས་ཧ་ཅང་སྡུག་པོ་བཏོད་ནས་ཆར་པ་ཤུགས་ཆེ་བབས་པ་དང་ཉི་མ་མང་པོ་ཆར་པ་རྒྱུན་ཆད་མེད་པར་འབབ་པའི་རྐྱེན་གྱིས་མངའ་སྡེའི་ནང་གི་མི་གྲངས་ཉིས་བརྒྱ་དྲུག་ཅུ་ལྷག་གི་ཚེ་སྲོག་ཤོར་བ་དང་མི་དམངས་མང་པོ་སྡོད་ཁང་མེད་པར་གྱུར་བ་སོགས་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེ་བྱུང་བའི་མི་དམངས་རྣམས་ཀྱི་དཀའ་སྡུག་ཁག་མཁྱེན་རྟོགས་ཐུབ་ཀྱི་ཡོད་སྐོར་གསུངས་ནས། གོང་ཞུས་ཞལ་འདེབས་ཁག་གནང་འདུག་ད་དུང་ཁོང་གིས་མངའ་སྡེའི་མི་མང་ཚང་མས་ཆུ་ལོག་གི་དོ་ཕོག་བྱུང་བ་རྣམས་ཀྱི་དཀའ་སྡུག་ངལ་སེལ་ཆེད་ཞལ་འདེབས་ཕུལ་ཡོད་པ་ལྟར་ཐ་ན་ལོ་ཆུང་བྱིས་པ་ཚོས་རང་གི་ལག་དངུལ་བསགས་པ་ཁག་ཞལ་འདེབས་ཕུལ་བ་དང་རྒན་ཡོལ་དུ་ཕེབས་པ་རྣམས་ཀྱིས་རང་གི་རྒན་ཕོགས་ཞལ་འདེབས་གནང་བ། དེ་བཞིན་མངའ་སྡེའི་གཞུང་གི་ལས་བྱེད་པ་རྣམས་ཀྱིས་སྙིང་རྗེ་ཆེན་པོའི་སྒོ་ནས་ཞལ་འདེབས་ཕུལ་ཡོད་སྐོར་སོགས་གསུངས་འདུག། འདི་ལོའི་སྤྱི་ཟླ་བདུན་པ་དང་བརྒྱད་པ་གཉིས་ནང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཆར་པ་ཤུགས་ཆེ་བབས་པའི་རྐྱེན་གྱིས་ཆུ་ལོག་དང་ས་རུད་སོགས་འབྱུང་བའི་རྐྱེན་ངན་ཚབས་ཆེ་མང་པོ་བྱུང་བར་བརྟེན་ནས་མི་རྒྱུ་ཟོག་གསུམ་ལ་གྱོང་གུན་ཆེན་པོ་ཕོག་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐབས་དེར་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་གི་མཚན་ཐོག་ལ་ཆུ་ལོག་དང་ས་རུད་སོགས

ཡང་ཁོང་གིས་ཡུལ་སྐོར་བ་ཚོ་གོང་ཞུས་འགྲིམ་འགྲུལ་ལས་ཁང་དེ་དག་བརྒྱུད་ནས་ལོ་བཅུའི་རིང་བེད་སྤྱོད་ཡོད་པའི་ཕྱི་སྐྱོད་ལག་འཁྱེར་བཟོ་གི་ཡོད་ཀྱང་འགྲིམ་འགྲུལ་དེ་བརྒྱུད་ནས་བལ་ཡུལ་ནང་ཡུལ་སྐོར་སྤྲོ་འཆམ་གནང་ཚར་བའི་རྗེས་ཕྱི་སྐྱོད་ལག་འཁྱེར་འབྲེལ་ཡོད་ལས་ཁུངས་ཁག་ནས་བདག་ཉར་བྱེད་ཀྱི་ཡོད་པ་གསུངས་བྱུང།

དེ་བཞིན་བལ་ཡུལ་ནང་ཡོད་པའི་མཆོད་རྟེན་ཆེ་ཁག་གཉིས་སོགས་མང་ཆེ་བ་གནས་ས་ཁག་ཏུ་ཁྲིད་གནང་གི་ཡོད་པ་གསུངས་བྱུང། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཕགས་བོད་འབྲེལ་མཐུད་ལས་ཁང་དང Noida ནང་རྟེན་གཞི་གནང་བའི Shiv Nadir གཙུག་ལག་སློབ་གཉེར་ཁང་གི་ཧི་མ་ལ་ཡའི་ཤེས་ཡོན་སྡེ་ཚན་གཉིས་ཟུང་འབྲེལ་སྒོ་ནས་འདི་ཟླའི་ཚེས་བཅུ་གསུམ་ཉིན་ཕྱི་དྲིལ་སྲིད་ཇུས་ལས་གཞན་པའི་བོད་ཅེས་པའི་བརྗོད་གཞིའི་ཐོག་མཁས་པའི་བགྲོ་གླེང་ཞིག་གནང་སྐབས་ད་ལྟའི་བོད་ནང་གི་ཛ་དྲག་ཆེ་བའི་གནས་སྟངས་སོགས་ཀྱི་སྐོར་གླེང་གནང་བ་མ་ཟད་འཛམ་གླིང་ནང་གི་རྒྱལ་ཁབ་ཁག་གིས་བོད་ཀྱི་གནད་དོན་དེ་ཕྱི་དྲིལ་སྲིད་བྱུས་ལས་ལྷག་པར་གཟིགས་དགོས་སྐོར་གསུངས་འདུག་བགྲོ་གླེང་ལྷན་ཚོགས་དེའི་ཐོག་བོད་རིག་པ་བ Claude Arpi ལགས་དང་ཧི་མ་ལ་ཡའི་ཤེས་ཡོན་སྡེ་ཚན་གྱི་འགན་འཛིན Doctor Jabin Jacob ལགས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དོན་གྲུབ་དབང་མོ་ལགས་དང་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་སོགས་ཁྱོན་མི་གྲངས་སུམ་ཅུ་ལྷག་མཉམ་ཞུགས་གནང་འདུག་སྐབས་དེར་བོད་རིག་པ་བ Claude Arpi ལགས་ཀྱིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་ནག་གིས་བོད་ས་བཙན་བཟུང་བྱས་པ་ནས་བཟུང་བོད་ནང་ཡར་རྒྱས་ཀྱི་མིང་ཐོག་ནས་ལས་གཞི་སྤེལ་བ་ཡོངས་རྫོགས་བོད། རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་ཡིན་པ་དང་འཛུགས་སྐྲུན་གྱི་ལས་གཞི་དེ་དག་གིས་རྒྱ་མི་རིགས་ལ་ཕན་ཐོགས་ཆེ་བ་བྱུང་བ་དང་བོད་མི་རྣམས་ལ་དམ་བསྒྲགས་མུ་མཐུད་ནས་བྱེད་ཀྱི་ཡོད་སྐོར་སོགས་གསུངས་འདུག་ཡང Doctor Jacob ལགས་ཀྱིས་དེང་སང་གི་འཛམ་གླིང་ནང་བོད་འདི་གལ་འགངས་ཆེན་པོ་ཞིག་ཆགས་ཡོད་སྟབས་བོད་ཀྱི་གནད་དོན་དེ་ཕྱི་དྲིལ་སྲིད་ཇུས་དང་འབྲེལ་བ་ཡོད་པ་ཙམ་མ་ཡིན་པར་དེ་ལས་ལྷག་པ་གཟིགས་དགོས་གལ་ཆེན་པོ་ཡིན་སྐོར་གསུངས་འདུག་ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་ཀྱིས་བོད་ནས་རྒྱ་གར་ནང་རྒྱུག་བཞིན་པའི་གཙང་པོ་ཆེ་ཁག་གི་ཕན་ཐོགས་སྐོར་ངོ་སྤྲོད་གནང་བ་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་གཙོས་པའི་བོད་ཀྱི་གཙང་པོ་དང་ཁོར་ཡུག་བཅས་པར་གནོད་སྐྱོན་ཚབས་ཆེ་གཏོང་བཞིན་པར་བརྟེན་ནས་རྒྱ་གར་གཙོས་པའི་ཁྱིམ་མཚེས་རྒྱལ་ཁབ་ཚོས་གོང་ཞུས་གནད་དོན་སྐོར་གལ་འགངས་ཆེན་པོར་ངོས་འཛིན་གནང་སྟེ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཐོག་ཕྱག་ལས་གནང་གལ་ཆེ་སྐོར་གསུངས་འདུག། ཡང་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལོ་རྒྱུས་ཐོག་ནས་བོད་དང་རྒྱ་གར་གྱི་འབྲེལ་ལམ་སྐོར་དང་བོད་དང་རིག་གཞུང་གཅིག་པ་ཡིན་པའི་ཧི་མ་ལ་ཡའི་ཁུལ་གྱི་མི་རིགས་དང་འབྲེལ་ནས་རྒྱ་གར་གྱི་འབྲེལ་བའི་གནད་དོན་སོགས་ཀྱི་སྐོར་གསུང་བཤད་གནང་ཡོད་པའི་གནས་ཚུལ་འདུག། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ་ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་མེད་པར་ཨ་རིའི་གྲོས་ཚོགས་སོགས་ནས་ངོས་འཛིན་ལ་འབད་བརྩོན་གང་ཐུབ་ལ་བརྟེན་དགོས་སྐོར་གསུང་བཤད་གནང་ལུགས། བཞུགས་སྒར་དྷ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་འདི་གསན་རོགས་གནང།
བཞུགས་སྒར་དུ་རྟེན་གཞི་ཆགས་པ་དབུ་མའི་ལམ་མི་དམངས་ལས་འགུལ་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་བོ་བཅོ་ལྔ་འཁོར་བའི་གི་དུས་དྲན་ཟིག། སྤྱི་ཟླ་དགུ་བའི་གི་ཚེས་པ་བཅུ་དྲུག་གི་ཉི་མ་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་ཅིང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་གི་ཆེད། ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་རྒྱའི་དཀའ་རྙོག་སེལ་མེད་པར་ལྷག་ཡོད་པ་ཨ་མི་རི་ཁ་གི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པ་གི་ལམ་ཁ་ཟིག་ཡོད་པ་བཞིན། དེ་ང་ཚོས་རྒྱལ་ཁབ་གཞན་མང་བོར་ཡང་འབད་བརྩོན་གང་ཐུབ་བསྟེན་དགོས་བ་ཆགས་ཡོད་ཅེས་གསལ་སྟོན་གནང་གི་འདུག། ལས་དོན་བྱེད་ཕྱོགས་འདྲ་བོ་ཕྱིན་པ་ཡིན་ན་དེ་དག་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་ཡང་ཨ་ནི་ཁྲིམས་འཆར་འདི་ངས་བཏོན་པ་རེད་ད་ལྟ་ཡིན་པ་ཡིན་ནའི་འདི་ལས་རིམ་འདིས་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་རེད་འདི་གཏན་འབེབས་བྱེད་ཐུབ་པ་འདྲ་བོ་ཞིག་ན་ཨ་ནི་དེའི་བརྒྱུད་ནས་ཨ་ནི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པའི་ཀྱི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྒྱའི་དཀའ་རྙོག་འདི་ད་ལྟ་ཡིན་པ་ཡིན་ནའི་སེལ་མེད་པའི་དཀའ་རྙོག་ཅིག་ལ་ཡ། ཨ་མི་རི་ཀའི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡག་གི་ལམ་ཁ་ཅིག་འགྲོ་བཞིན་ཡག་རེད་ད་འདི་ང་ཚོ་རྒྱལ་ཁབ་གཞན་པ་མང་པོ་ཅིག་ནང་ལོགས་ལ་ཡང་འབད་བརྩོན་ད་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡག་གི་གནས་སྟངས་འདི་ཆགས་བསྡད་གི་ཡོག་རེད་བྱས་ནས།
ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་ཀྱང། དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་ཇུས་ཡིན་པ་དང། དེའི་སྒྲོམ་གཞི་ནི་ད་ལྟའི་རྒྱ་ནག་གི་དབང་སྒྱུར་དང་བོད་ཆ་བགོས་ཀྱི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད། ཡིན་ན་ཡང་བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆར་རྩོད་ལེན་བྱེད་ཀྱི་མེད་པར། མཐའ་གཉིས་སུ་མ་ལྷུང་བར་འགྲིག་ཐབས་ཡོང་བ་གི་སྲིད་ཇུས་ཞིག་ཆགས་ཡོད་ཅིང། ང་ཚོའི་དམིགས་ཡུལ་གཙོ་བོ་རྒྱ་ནག་གཞུང་དང་བཀའ་མོལ་ཞི་འགྲིག་ཡོང་ཐུབ་རྒྱུ་ཆགས་ཡོད་པས་དེ་ཡོང་ཐབས་ཅི་དགོས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཡོད་པ་བཞིན། མ་འོངས་པར་དབུ་མའི་ལམ་ལས་འགུལ་ཁང་གིས་ཀྱང་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་ན་ཐུགས་ཕན་གསོས་ཀྱི་རེད་ཅེས་གསལ་སྟོན་གནང་གི་འདུག། ང་ཚོ་དེ་དང་ཕན་ཚུན་བཀའ་མོལ་ཞུ་ནས་ཞི་འགྲིག་ཅིག་ཡོང་ཐུབ་ཡག་གི་དམིགས་གཙོ་བོ་དེ་ཆགས་བསྡད་རེད། ད་དེ་ཡོང་ཐབས་ལ་ག་རེ་དགོས་ཀྱི་འདུག་ཟེར་ཡག་གི་གནས་བབ་ཅིག་དེ་ཆགས་བསྡད་རེད་བ། དེ་ནི་དེ་འདྲ་གི་ཐོག་ནས་ང་རང་ཚོ་མ་འོངས་པ་ཡིན་ན་ཡང་ཕྱག་ལས་གནང་ཤོག་བོད་མི་སྒྲིག་འཛུགས་ཀྱིས་གནང་བསྡད་ཡོད་རེད་ཨ་ནི་ད་ག་ནང་བཞིན་གྱི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལྷག་པར་དུ་ད་ནང་ང་ཚོ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཚོགས་པ་གི་ཐོག་ནས་དེ་ཚོ་ཐོག་ལ་དེ་ཚོའི་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་པ་ཡིན་ན་ཏན་ཏན་གྱིས་ཐུགས་ཕན་གསོས་ཀྱི་རེད་བསམ་གྱི་ཡོད། དེ་བཞིན་ནི་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་དབུ་མའི་ལམ་གྱི་སྲིད་ཇུས་དེ་འདས་པའི་ལོ་སུམ་ཅུ་ལྷག་ནས་ད་ལྟ་གི་བར་དང་མ་འོངས་པར་ཡང་རྒྱལ་སྤྱི་དང་རྒྱ་ནག་གཉིས་ཀར་འགྱུར་འགྲོས་ཆེན་པོ་ཞིག་མ་བྱུང་གི་བར་དུ་བོད་དོན་བདེན་མཐའ་གསལ་བ་གི་ཐབས་ལམ་གཉིས་པ་མེད་པ་དེ་ཡིན་པས། འདིའི་ཐོག་ཆབ་སྲིད་དབང་འཛིན་དང་འཛིན་སྐྱོང་གི་ལས་སྣེ་བ་ཙམ་ལ་འགན་མ་བཀལ་བར། གཞི་རིམ་མང་ཚོགས་ཀྱི་ནང་རང་འགུལ་གྱིས་དང་བླངས་ལས་འགུལ་རྒྱུན་མཐུད་གནས་དགོས་པ་དེ་མེད་དུ་མི་རུང་བ་རེད་ཅེས་ལམ་སྟོན་གནང་གི་འདུག།
འདས་པའི་ལོ་སུམ་ཅུ་སོ་གྲངས་ཅིག་གི་རིང་ནས་ད་ལྟའི་བར་དུ། མ་འོངས་པར་ལ་ཡང། རྒྱལ་སྤྱི་དང་རྒྱ་ནག་གཉིས་ཆ་ལ་ཡང། འགྱུར་འགྲོས་ཆེན་པོ་ཅིག་མ་ཕྱིན་པའི་བར་དུ། བོད་དོན་བདེན་མཐའ་གསལ་བའི་ཐབས་ལམ། གཉིས་པ་མེད་པ་དེ་རེད། དེ་ཡིན་ཙང་འདིའི་ཐོག་ལ། ཆབ་སྲིད་དབང་འཛིན་དང། འཛིན་སྐྱོང་གི་ལས་བྱེད་སྣེ་མོ་ཙམ་ལ་འགན་མ་བཀལ་བྱས་ནས། གཞི་རིམ་མང་ཚོགས་ཀྱི་ནང་ནས་རང་འགུལ་གྱིས་དང་བླངས་ལས་འགུལ་རྒྱུན་མཐུད་གནས་དགོས་ཡ་དེ་མེད་དུ་མི་རུང་བ་ཅིག་རེད། དེའི་དགོས་མཁོ་དེ་ཁྱེད་རང་ཚོས་བསྐང་གནང་བ་རེད། དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ནས། སྤྱིར་བཏང་དམངས་གཙོའི་བརྒྱུད་རིམ་གྱི་ནང་མི་མང་གིས་ཐག་གཅོད་ཀྱི་ལམ་ལུགས་དང་སྲིད་ཇུས་དེ་གལ་ཆེན་པོ་ཡིན་པར་བརྟེན། སྲིད་ཇུས་དེ་གཞོན་སྐྱེས་མི་མང་ཚོ་ལ་གོ་རྟོགས་འཕེལ་ཆེད། བགྲོ་གླེང་དང་རྩོམ་ཡིག་འགྲན་བསྡུར་མཁས་པའི་གཏམ་བཤད་སོགས་ཀྱི་ལམ་ནས་དུས་དྲན་སྲུང་བརྩི་གནང་གི་ཡོད་པའི་འགྲེལ་བརྗོད་གནང་གི་འདུག། དེ་ནང་བཞིན་གྱི་ད་ལྟའི་ན་གཞོན་མང་པོ་ཞིག་ལ་གོ་རྟོགས་འཕེལ་ཡག་གི་ཆེད་དུ། དུས་དྲན་མཛད་སྒོ་དེ་ཡིན་ན་གཙོ་བོ་དེ་བགྲོ་གླེང་གི་རྣམ་པ་ཡོད་པ། རྩོམ་ཡིག་འགྲན་བསྡུར་གྱི་རྣམ་པ་ཡོད་པ། དེ་ནང་བཞིན་གྱི་གཏམ་བཤད་པ་མང་པོ་ཞིག་གཏམ་བཤད་པའི་མཁས་དབང་མང་པོ་ཞིག་ཕེབས་ཡོད་ལ་དམིགས་བསལ་གྱི་མཁས་དབང་ཟམ་གདོང་རིན་པོ་ཆེ་དང་སྲིད་སྐྱོང་དང་སྤྱི་འཐུས་ཚོགས་གཙོ་སྒྲིག་འཛུགས་ཀྱི་ཐོག་ནས་འདི་འདྲ་ཕེབས་བསྡད་ཡོད་རེད། དབུ་མའི་ལམ་གྱི་དགོངས་དོན་དང་འབྲེལ་གོང་ས་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་བར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་དང་དགུ་བཅུ་གོ་གྲངས། སྤྱི་ལོ་ཉིས་སྟོང་གཉིས་གི་ལོ་ནས་བཅུ་གི་བར་བཅས་སུ་འབྲེལ་མོལ་རིམ་པ་གནང་ཡོད་ན་ཡང། རྒྱ་ནག་གཞུང་གིས་ཕྱེད་དུམ་རང་བཙན་དང་རྣམ་པ་འགྱུར་བའི་རང་བཙན་སོགས་ཡིན་པ་གྱི་སྐྱོན་འཛུགས་བྱས་ཡོད་ཅིང། གཞི་རྩའི་དབུ་མའི་ལམ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་བོད་རང་བཙན་བསྐྱར་གསོའི་ཚབ་ཏུ་བོད་རིགས་ཡོངས་ལ་མིང་དོན་མཚུངས་བ་གི་རང་སྐྱོང་ཡོང་ཐབས་གནང་རྒྱུའི་མཛད་བྱུས་གཏན་འབེབས་བྱུང་བར། རྗེས་སུ་དབུ་མའི་ལམ་གི་སྲིད་ཇུས་ཞེས་རྒྱལ་སྤྱིའི་ནང་ཡོངས་སུ་གྲགས་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོར་རྒྱ་ནག་གི་ཆེས་མཐོའི་མགོ་ཁྲིད་ཏེང་ཞའོ་ཕིང་གིས་གོང་ས་མཆོག་ལ་འབྲེལ་མོལ་གྱི་གྲོས་འཆར་འདོན་སྐབས། རང་ཕྱོགས་ནས་ཐག་གཅོད་སྔར་ཡོད་ལ་བརྟེན་ལམ་འཕྲལ་བཀའ་ལན་གནང་འདེབས་བྱུང་ཡོད། སྤྱི་ལོ་ཉིས་སྟོང་བཅུ་ལོ་གི་སྤྱི་ཟླ་གསུམ་པ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་བྱུང་བ་ལྟར། བོད་མིའི་སྒྲིག་འཛུགས་ཀྱིས་སྲིད་ཇུས་འདི་ཉིད་རྒྱུན་སྐྱོང་ལག་བསྟར་བྱེད་མུས་ཡིན་ཞིང། སྲིད་ཇུས་འདིས་བོད་དོན་འགྲིག་འཇགས་ཡོང་བར་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་སུ་གསལ་བ་གི་རང་སྐྱོང་གི་ཆ་རྐྱེན་རྣམས་གཅིག་ཀྱང་མ་ལུས་པ་མིང་དོན་མཚུངས་བ་གི་ལག་བསྟར་དགོས་པ་དང། བོད་རིགས་ཡོངས་རྫོགས་རང་སྐྱོང་གི་འཛིན་སྐྱོང་གཅིག་གི་འོག་ངེས་པར་ཚུད་དགོས་པ། དེའི་སྒྲུབ་ཐབས་འཚེ་བ་མེད་པ་གི་ལམ་འབའ་ཞིག་ལ་བརྟེན་རྒྱུ་བཅས་ནི། སྲིད་ཇུས་འདིའི་འདོར་ཐབས་མེད་པ་གི་སྙིང་དོན་ཡིན་ཞེས་བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གི་སྲིད་ཇུས་ངོ་སྤྲོད་ཀྱི་ནང་འཁོད་ཡོད་ཀི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་དམངས་གཙོའི་ལམ་ལུགས་དང་སྲིད་གཞུང་ལ་ཡིད་མོས་ཞུ་མཁན་ཡང་དག་པ་ཞིག་ཆགས་ཀྱི་ཡོད་པ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་ཡོད་པ་རེད། དེའི་སྐོར་དེ་གའི་གསར་འགོད་པ་པ་སངས་ཚེ་རིང་ལགས་བཏང་གནང་བ་དེ་གཤམ་ལ་གསན་གནང་གི་རེད།
འདི་ཚེས་བཅོ་ལྔའི་ཉིན་དབུས་བོད་མིའི་སྒྲིག་འཛུགས་དང་ཇར་མ་ནི་རྒྱལ་ཡོངས་གུ་ཡངས་ཆབ་སྲིད་ཚོགས་པའི་ཁྱབ་ཁོངས་སུ་ཆགས་པའི Friedrich Naumann Foundation for Freedom South Asia འམ་ཇར་མན་རོགས་ཚོགས་ལྷོ་ཨེ་ཤེ་ཡའི་རང་དབང་ཐེབས་རྩ་གཉིས་མཉམ་རུབ་ཀྱི་གོ་སྒྲིག་ཐོག་བཙན་བྱོལ་བོད་མིའི་མང་གཙོ་ཞེས་པའི་བརྗོད་གཞིའི་ཐོག་དྲ་ཐོག་བརྒྱུད་བགྲོ་གླེང་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་འདུག་དྲ་ཐོག་བགྲོ་གླེང་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བགྲོ་གླེང་དབུ་འབྱེད་ཀྱི་གསུང་བཤད་གནང་སྐབས་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་སྐོར་ངོ་སྤྲོད་གནང་པའི་ཁྲོད་ཁོང་གིས།

ཕུགས་རྒྱང་རིང་པོའི་དགོངས་གཞི་ལ་བརྟེན་ནས་བྱུང་པ་ཞིག་རེད། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་དང་ལྔ་བཅུ་ང་ལྔའི་ལོར་གོང་ས་མཆོག་རྒྱ་ནག་ནང་ཆིབས་བསྒྱུར་མཛད་སྐབས་རྒྱ་ནག་གི་འགོ་ཁྲིད་ཚོ་དང་མཇལ་འཕྲད་ཀྱི་སྐབས་དེ་དུས་ཁོང་རྒྱ་ནག་ནང་གི་དམར་པོའི་གཞུང་གི་འགྲོ་ལུགས་འགྲོ་སྟངས་བང་རིམ་ལྡན་པ་ཞིག་གཟིགས་ཡོད་ན་ཡང་དོན་དངོས་ཐོག་མང་ཚོགས་ཁྲོད་བསམ་ཚུལ་བརྗོད་རྒྱུའི་སྨྲ་བརྗོད་རང་དབང་མེད་པ་སོགས་མཁྱེན་ཡོད་པ་རེད། དེ་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་དང་ལྔ་བཅུ་ང་བདུན་ལོར་ཁོང་རྒྱ་གར་ལ་ཆིབས་བསྒྱུར་བཀའ་དྲིན་བསྐྱངས་སྐབས་རྒྱ་གར་གྲོས་ཚོགས་ནང་གཟིགས་སྐོར་དུ་ཕེབས་ཡོད་པ་བཞིན་ཁོང་གིས་རྒྱ་གར་མང་གཙོའི་གཞུང་གི་འགྲོ་ལུགས་འགྲོ་སྟངས་དང་ལྷག་པར་དུ་འཐུས་མི་ཡོངས་ལ་སོ་སོའི་བསམ་ཚུལ་བརྗོད་རྒྱུའི་རང་དབང་སོགས་གཟིགས་ནས་མགོན་པོ་མཆོག་ནས་བསྔགས་བརྗོད་མཛད་པའི་ཐོག་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་བྱོལ་དུ་ཕེབས་རྗེས་རང་རེའི་སྤྱི་ཚོགས་དེ་བཞིན་སྒོ་གང་ས་ནས་རང་དབང་མང་གཙོའི་ལམ་བཟང་དུ་སྣེ་ཁྲིད་མཛད་ཐབས་རིམ་པར་བསྩལ་བའི་རླབས་ཆེན་གྱི་མཛད་རྗེས་བསྐྱངས་ཡོད་པ་བཞིན་མགོན་པོ་གང་ཉིད་མཆོག་མང་གཙོའི་ལམ་ལུགས་དང་སྲིད་གཞུང་ལ་ཡིད་མོས་ཞུ་མཁན་ཡང་དག་པ་ཞིག་ཆགས་ཀྱི་ཡོད་པ་གསུངས་གནང་སོང་ཡང་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་དང་རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སུ་ཇིད་ཀུ་མར་ལགས་ཀྱིས་རྒྱ་གར་གྱི་དམངས་གཙོ་དང་བཙན་བྱོལ་བོད་མིའི་མང་གཙོའི་བར་གྱི་ཁྱད་པར་གཟིགས་ཕྱོགས་ཐད་གཏམ་བཤད་གནང་སྐབས་ཁོང་གིས།

རང་བཙན་ཐོབ་ཟིན་པ་རེད་ཡིན་ན་ཡང་བོད་དེ་ད་ལྟ་རྒྱ་ནག་དམར་པོའི་སྲིད་གཞུང་འོག་གནས་ཡོད་ན་ཡང་བཙན་བྱོལ་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་དབུ་ཁྲིད་དང་ལམ་སྟོན་འོག་བོད་མི་རྣམས་དམངས་གཙོའི་ལམ་ལུགས་ཡང་དག་པ་དང་ཚད་ལྡན་ཞིག་གི་འོག་སྐྱོད་བཞིན་ཡོད་པ་དེ་དམིགས་བསལ་ཞིག་དང་ང་ཚོས་བཙན་བྱོལ་ནང་ཆགས་པའི་བོད་མིའི་སྒྲིག་འཛུགས་ནས་ལེགས་ཆ་ལེན་དགོས་པ་ཞིག་ཆགས་ཡོད་པ་གསུངས་གནང་སོང། ཡང་བོད་མི་མང་སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས་ཀྱིས།

ཤུགས་སྣོན་རྒྱག་རྒྱུ་གལ་ཆེ་ཡིན་པ་གསུངས་གནང་སོང། ཐེངས་འདིའི་དྲ་ཐོག་གི་གླེང་མོལ་ཐོག་སྐུ་མགྲོན་གཙོ་བོ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་དབུས་པའི་འཇར་མན་རྒྱལ་སྤྱིའི་གུ་ཡངས་ཚོགས་པའི་ཚོགས་གཙོ་ཇུར་གེན་མཱ་ནེས་ལགས་དང་ཚོགས་གཞོན་ཀཱ་སྟིན་ཀྲིན་ལགས་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་དང་རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སུ་ཇིད་ཀུ་མཱར་ལགས་བོད་མི་མང་སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས་རྡ་ས་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་བཅས་མཉམ་ཞུགས་གནང་ཡོད་འདུག།

རྒྱ་གར་གྱི་གྲོང་ཁྱེར་ཧཱ་དར་པཱད་ནང་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁང་གིས་གོ་སྒྲིག་གནང་བའི་སྐྱེ་ལྡན་སོ་ནམ་ཞིང་ལས་ནང་རྩི་ཤིང་གི་འཕྲོད་བསྟེན་སྟངས་འཛིན་གནང་ཕྱོགས་ཀྱི་ཉིན་གསུམ་རིང་གི་སྦྱོང་བརྡར་དེ་མཇུག་སྒྲིལ་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་བར་གཞིགས་ན། ད་ཟླའི་ཚེས་བཅུ་གཉིས་ནས་བཅུ་བཞི་བར་ཉིན་གྲངས་གསུམ་རིང་གི་སོ་ནམ་ཞིང་ལས་དང་འབྲེལ་བའི་སྦྱོང་བརྡར་དེའི་ནང་རྒྱ་བལ་གཉིས་ཀྱི་བོད་མིའི་གཞིས་ཆགས་ཁག་ནས་སོ་ནམ་སློབ་སྟོན་པ་མི་གྲངས་བཅུ་གསུམ་དང་ཞིང་པ་མི་གྲངས་གཉིས་བཅས་མཉམ་ཞུགས་གནང་སྟེ་ས་ཞིང་འདེབས་ལས་དང་འབྲེལ་བའི་ལས་དོན་མང་པོ་ཞིག་གི་ཐོག་སློབ་སྟོན་ཞུས་གནང་ཡོད་པ་མ་ཟད། སའི་འཕྲོད་བསྟེན་སྟངས་འཛིན་ཁང་དུ་ཕྱིན་པའི་ཐོག་མིག་མཐོང་ལག་ཟིན་གྱི་ལམ་ནས་སའི་འཕྲོད་བསྟེན་ལ་སྟངས་འཛིན་གནང་ཕྱོགས་སོགས་ཀྱི་ཐོག་རྒྱུས་ལོན་ཞུས་གནང་འདུག་ད་དུང་གོང་ཞུས་སོ་ནམ་སློབ་སྟོན་པ་རྣམ་པ་དང་དེ་བཞིན་ཞིང་པ་ཚོས་རྩི་ཤིང་གི་འཕྲོད་བསྟེན་སྟངས་འཛིན་ལས་ཁང་དུ་འཚམས་གཟིགས་གནང་བ་དང་རྩི་ཤིང་སྟངས་འཛིན་གནང་ཕྱོགས་ཀྱི་ལས་དོན་ཐད་ཐུན་མོང་མ་ཡིན་པའི་ཐབས་ཚུལ་ཐོག་མ་དེ་ལེན་ཐབས་གནང་ཡོད་པ་རེད་བཞག། ད་རེས་ཀྱི་སྦྱོང་བརྡར་འདིའི་བརྒྱུད་རིམ་ནས་སོ་ནམ་ཞིང་ལས་ལས་དོན་ལྷན་ཁང་གི་དབུ་འཛིན་ཚོར་སྐྱེ་ལྡན་སོ་ནམ་ཞིང་ལས་ནང་རྩི་ཤིང་གི་འཕྲོད་བསྟེན་སྟངས་འཛིན་གནང་སྟངས་དང་ལོ་ཏོག་འདེབས་འཛུགས་གནང་སྟངས་སོགས་པའི་སོ་ནམ་ཞིང་ལས་ཀྱི་ལས་དོན་མང་པོའི་ཐོག་ཁེ་ཕན་ཆེན་པོ་བྱུང་ཡོད་པ་རེད་བཞག་ཡང་ད་རེས་ཉིན་གསུམ་རིང་གི་སྦྱོང་བརྡར་དེ་གོང་ཞུས་ལྟར་དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལྷན་ཁང་ནས་གོ་སྒྲིག་གནང་ཡོད་པ་དང་དེའི་འགྲོ་གྲོན USAID ཞེས་པའི་ཨ་མི་རི་ཀའི་རོགས་སྐྱོར་ལྷན་ཁང་ནས་གནང་འདུག། ཡང་འདས་པའི་བདུན་ཕྲག་གཉིས་ཙམ་རིང་མཐོང་རྒྱུ་མེད་པར་གྱུར་བའི་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཞང་ཕུ་ལ་རྒྱ་ནག་གཞུང་གིས་དཔྱད་ཞིབ་བྱེད་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ཁ་སང་གོང་ཞུས་གནད་དོན་དང་འབྲེལ་ཡོད་མི་སྣ་ཚོས་བཤད་པ་ལུང་འདྲེན་བྱས་པ་སྤྱི་དང་ལྷག་དོན་དུ་ས་གནས་ཀྱི་བདེ་སྲུང་མི་སྣ་ཞིག་དང་རྒྱ་ནག་གི་དམག་མི་དང་ཐད་ཀར་འབྲེལ་བ་ཡོད་པའི་མི་གསུམ་གྱིས་བཤད་པ་ལྟར་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཞང་ཕུ་ཡིས་དམག་དོན་ཡོ་བྱད་མཁོ་སྒྲུབ་བྱས་པ་དང་འབྲེལ་ནས་ལྐོག་ཟ་རུལ་སུངས་བྱས་པའི་ཐད་དཔྱད་ཞིབ་བྱེད་མུས་ཡིན་ཞིང་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཞང་ཕུས་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་སྣེ་ཁྲིད་པའི་རྒྱ་ནག་གི་དམག་དོན་ཡོ་བྱད་མཁོ་སྒྲུབ་སྡེ་ཚན་གྱི་དཔོན་རིགས་མཐོ་གྲས་བརྒྱད་ཡོད་པ་དེ་དག་ཐོག་ལ་ཡང་དཔྱད་ཞིབ་བྱེད་ཀྱི་ཡོད་སྐོར་འབྲེལ་ཡོད་མི་སྣ་གཉིས་ཀྱིས་བརྗོད་འདུག་ལ་ཡང་མི་འདི་གཉིས་ཀྱིས་འདི་ལོའི་སྤྱི་ཟླ་གསུམ་པའི་ནང་རྒྱ་ནག་གི་བདེ་སྲུང་བློན་ཆེན་ལ་བསྐོ་བཞག་བྱས་པའི་ལི་ཞང་ཕུ་དང་དཔོན་རིགས་མཐོ་གྲས་བརྒྱད་པོ་དེ་དག་ལ་དཔྱད་ཞིབ་བྱེད་མཁན་ནི་རྒྱ་ནག་གི་དམག་མིའི་སྟོབས་ཤུགས་ཆེ་བའི་སྒྲིག་ཁྲིམས་རྟོག་ཞིབ་ཚོགས་ཆུང་གིས་བྱེད་ཀྱི་ཡོད་སྐོར་བརྗོད་འདུག་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པར་གོང་ཞུས་གནད་དོན་སྐོར་འདྲི་རྩད་བྱེད་སྐབས་དེའི་སྐོར་ཤེས་རྟོགས་མེད་ཚུལ་གསར་འགོད་པ་ཚོར་བརྗོད་འདུག་དེ་བཞིན་དུ་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་དང་བདེ་སྲུང་ལས་ཁང་གཉིས་ལ་འདྲི་རྩད་བྱས་ན་ཡང་ལན་གང་ཡང་བརྒྱབ་མི་འདུག། The Financial Times ཞེས་པའི་ཚགས་པར་གྱིས་ཨ་རིའི་གཞུང་གི་དཔོན་རིགས་འགའ་རེས་གསུངས་པ་ལུང་འདྲེན་གྱིས་ལི་ཞང་ཕུ་ལ་དཔྱད་ཞིབ་བྱེད་བཞིན་ཡོད་པའི་གནས་ཚུལ་སྤེལ་འདུག་ལ The Wall Street Journal ཞེས་པའི་ཚགས་པར་གྱིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ཡོད་པའི་རྒྱ་གཞུང་གི་ཐག་གཅོད་གང་བྱས་དང་འབྲེལ་བ་ཆེན་པོ་ཡོད་པའི་མི་ཞིག་གིས་ལི་ཞང་ཕུ་བདུན་ཕྲག་སྔོན་མའི་ནང་འདྲི་རྩད་ཆེད་ཁྲིད་སྐོར་བརྗོད་པ་ལུང་འདྲེན་བྱས་འདུག།
ཡང་ཨ་མི་རི་ཀས་ཨི་ཇེབ་ལ་མཁོ་སྤྲོད་གནང་རྒྱུའི་རོགས་རམ་ཁ་སྒྱུར་གྱིས་ཐའེ་ཝན་ལ་ཁ་སྣོན་རོགས་དངུལ་གནང་འཆར་ཡོད་པ་རེད་བཞག་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་བདུན་ཕྲག་འདིའི་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ནས་གྲོས་ཚོགས་སུ་ཨི་ཇེབ་ལ་སྲུང་སྐྱོབ་ལས་དོན་ཆེད་རོགས་དངུལ་མཁོ་སྤྲོད་གནང་རྒྱུའི་འགྲོ་གྲོན་དེའི་ཁོངས་ནས་དངུལ་ཕོན་ཆེ་ཞིག་ཐའེ་ཝན་ལ་གནང་རྒྱུ་ཡིན་ལུགས་སྙན་སེང་ཞུས་ཡོད་པ་རེད། འོན་ཀྱང་འཆར་གཞི་འདིའི་ཐད་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ནས་ཨེ་ཇེབ་ཀྱི་འགྲོ་བ་མིའི་ཐོབ་ཐང་ཐོག་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་པ་མ་ཟད་ཆབ་སྲིད་བཙོན་པ་ཚོའི་ཐོག་སྡུག་སྦྱོང་གཏོང་བཞིན་པའི་གནས་སྟངས་ཀྱི་ཐོག་ནས་དེ་ལྟ་བུའི་དཔལ་འབྱོར་གྱི་ཉེས་ཆད་སྐྱེལ་རྒྱུ་ཕྲན་བུ་ལྷུག་དྲགས་པ་རེད། ཕྱོགས་གཞན་ཞིག་ནས་དངུལ་འབོར་དེ་རྒྱ་ནག་གིས་ཐེ་ཝན་ཐོག་འཁོན་འཛིན་གྱི་རྣམ་པ་བསྟན་བཞིན་པ་དེར་གདོང་ལེན་བྱེད་རྒྱུའི་ཐོག་རོགས་དངུལ་ཉུང་དྲགས་པ་རེད་ཅེས་མངའ་སྡེ་མི་སི་སི་པིའི་གྲོས་ཚོགས་གོང་མའི་འཐུས་མི་དང་གྲོས་ཚོགས་ཀྱི་གོ་མཚོན་ལས་དོན་ཚོགས་ཆུང་གི་ཚོགས་མི་སྐུ་ཞབས་རོ་ཇར་ཝི་ཀེར་མཆོག་དང་དེ་བཞིན་གྲོས་ཚོགས་འཐུས་མི་ཁག་ཅིག་ནས་སྐྱོན་བརྗོད་གནང་འདུག་ཉེ་བའི་ཆར་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་ཐའེ་ཝན་ལ་མ་གནས་ཨ་སྒོར་ས་ཡ་བརྒྱད་བརྒྱ་ཐམ་པ་གོ་མཚོན་ཚོང་བསྒྱུར་མ་ཡིན་པར་རྒྱུན་ལྡན་གྱི་དངུལ་རྩིས་ནང་ཕྱིའི་རྒྱལ་ཁབ་ལ

དཀྱིལ་ཤར་ཡུལ་གྲུ་ཞི་བདེ་བརྟན་ལྷིང་གི་ཆེད་ཨ་མི་རི་ཀས་ཨི་ཇིབ་ལ་བསྟུན་མཁས་བྱེད་དགོས་པ་ཞིག་ཀྱང་ཆགས་ཀྱི་ཡོད་པ་བཅས་ཀྱི་གནས་ཚུལ་ཐོན་འདུག། ཁེ་ན་ཏྲའི་གཞུང་གི་ཚོང་འབྲེལ་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་ནང་འདི་ལོའི་ཕྱི་ཟླ་བཅུ་པའི་ནང་གཏོང་འཆར་ཡོད་པ་དེ་ད་ཆ་ཕྱིར་འགྱངས་བྱས་ཡོད་པའི་གནས་ཚུལ་འདུག་ཉེ་དུས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་འཚོགས་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ། G-20། ཞེས་པའི་དབུ་ཁྲིད་རྣམས་ཀྱི་ཆེས་མཐོའི་ལྷན་ཚོགས་འཚོགས་སྐབས། རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་གིས་སྣེ་ཁྲིད་པའི་གཞུང་འཛིན་གྱིས་ཁེ་ན་ཏྲའི་སྲིད་བློན་ཇཱ་སྟིན་ཏྲུ་ཏྲུ་མཆོག་ནས་ཁེ་ན་ཏྲའི་ནང་རྒྱ་གར་ལ་ངོ་རྒོལ་གྱི་ལས་དོན་སྤེལ་མཁན་མཐར་ལྷུང་པ་ཚོའི་མཉམ་དུ་ཐུག་འཕྲད་གནང་སྐོར་ཡོངས་གྲགས་སུ་ངོ་རྒོལ་སྐྱོན་བརྗོད་གནང་བ་དང་དུས་མཚུངས་ཁེ་ན་ཏྲའི་སྲིད་བློན་མཆོག་གིས་ཡུལ་དེའི་ཆབ་སྲིད་ནང་ཕྱི་ཕྱོགས་ཀྱི་ཐེ་ཇུས་བྱས་པར་ཐུགས་འཚབ་ཡོད་པའི་གླེང་སློང་གནང་ལུགས་གསུངས་ནས་མ་མཐུན་པའི་གནད་དོན་བྱུང་འདུག། ཁེ་ས་གཟའ་པ་སངས་ཉིན་རྒྱབ་ལ་ཁེ་ན་ཏྲའི་ཚོང་འབྲེལ་ལས་ཁང་གི་མགྲིན་ཚབ Mary Ng ལགས་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང་རྒྱ་གར་ལ་ཁེ་ན་ཏྲའི་ཚོང་འབྲེལ་སྐུ་ཚབ་གཏོང་རྒྱུ་དེ་ཕྱིར་འགྱངས་གནང་ལུགས་བཀོད་པ་ལས་ཞིབ་ཕྲའི་གནས་ཚུལ་གང་ཡང་བཀོད་མེད་པ་དང་ལོ་རྗེས་མར་ཁེ་ན་ཏྲའི་ཚོང་ལས་ཁག་ཉི་ཧོང་དང་ཨིན་ཌོ་ནེ་ཤི་ཡ། ཀོ་རི་ཡ་དང་མ་ལེ་ཤི་ཡ། ཧྥི་ལི་པིན་དང་བྷེཊ་ནམ་བཅས་སུ་གཏོང་རྒྱུ་ཡིན་ལུགས་བཀོད་འདུག། སྔོན་འཆར་ལྟར་ན་ཁེ་ན་ཏྲའི་ཚོང་འབྲེལ་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་གྲོང་ཁྱེར་མུམ་བྷེ་ནང་ཕྱི་ཟླ་བཅུ་པའི་ཚེས་དགུ་ཉིན་ཕེབས་རྒྱུ་དབུ་འཛུགས་གནང་འཆར་ཡོད་པ་དང་སྣུམ་འཁོར་དང་སོ་ནམ་ཞིང་ལས་དེ་བཞིན་བཟོ་རྩལ་རིག་གནས་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣ་རྣམས་ཀྱི་ལྷན་དུ་བཀའ་བསྡུར་གནང་འཆར་ཡོད་འདུག་རྒྱ་གར་གྱིས་ཁེ་ན་ཏྲའི་ནང་ཡོད་པའི་སིག་མི་རིགས་ཚོས་མི་རིགས་དེར་ཁཱ་ལིས་ཐཱན་ཟེར་བའི་རྒྱ་གར་ནས་རང་བཙན་ཡོད་པའི་རྒྱལ་ཁབ་ཅིག་དགོས་པའི་ལས་འགུལ་སྤེལ་མཁན་ཚོའི་སྐོར་སེམས་འཚབ་བྱེད་ཀྱི་ཡོད་འདུག། ཁེ་ན་ཏྲའི་སྲིད་བློན་ཏྲུ་ཏྲུ་མཆོག་གིས་ཁེ་ན་ཏྲས་དྲག་པོའི་འཚེ་བའི་ལས་དང་སྡང་འཛིན་གྱི་བྱ་སྤྱོད་གང་འདྲ་ཞིག་སྤེལ་ཡང་དེར་ངོ་རྒོལ་སྐྱོན་བརྗོད་དྲག་པོ་གནང་གི་ཡོད་རུང་ཡུལ་དེའི་སྨྲ་བརྗོད་རང་དབང་དང་ཞི་བའི་ངོ་རྒོལ་བྱེད་མཁན་ཚོ་སྲུང་སྐྱོབ་བྱེད་ཀྱི་ཡོད་སྐོར་ཡང་གསུངས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་རྡ་རམ་ས་ལའི་ཉིན་དེབ་ཅེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་ཡོད་པའི། སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་མ་དང་བོད་ཁྱིམ་སློབ་གྲྭའི་སློབ་མའི་དབར་རིགས་ལམ་རྩོད་འགྲན་གྱི་རིགས་ལམ་ཟླ་བ་ཞེས་པ་སྲུང་བརྩི་ཞུ་མཁན་དགེ་སློབ་ཁག་ཅིག་ལ་བློ་བཟང་དགེ་ལེགས་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་སྐུ་ཁམས་བཟང་ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་ལེ་ཚན་འདིའི་ནང་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བོད་ཁྱིམ་སློབ་གྲྭ་དང་རྣམ་རྒྱལ་གྲྭ་ཚང་གི་སློབ་མའི་དབར་རིགས་ལམ་རྩོད་འགྲན་གྱི་རིགས་ལམ་ཟླ་བ་ཞེས་སྲུང་བརྩི་ཞུ་མཁན་དགེ་སློབ་ཁག་ཅིག་ལ་བཅར་འདྲི་ཞུས་པ་ཞིག་ཡོད། ལས་རིམ་གྱི་ཐོག་མར་བདུན་ཕྲག་འདིའི་ནང་བཞུགས་སྒར་ཁུལ་གྱི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་རྡ་རམ་ས་ལའི་གཞུང་ལམ་ཁག་ཏུ་གད་སྙིགས་ཀྱི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་རྐྱེན་གྱིས་གཞུང་ལམ་དུ་བརྙན་མིག་པར་ཆས CCTV Camera ཆེད་སྒྲིག་བྱས་ཡོད་པའི་སྐོར་དང། བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོའི་སྤྱི་ཁྱབ་རྩིས་ཞིབ་ལས་ཁང་མ་ལག་དང་བཅས་པའི་རྩིས་ཁྲ་ཞིབ་འཇུག་ཚོགས་ཆུང་གི་ལས་དོན་ཡོངས་སུ་མཇུག་སྒྲིལ་གནང་ཡོད་པའི་སྐོར། ཡང་བཞུགས་སྒར་དུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་ཡོད་པའི་སྐོར། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་གཞུང་ས་དགའ་ལྡན་ཕོ་བྲང་སྐབས་བོད་ཀྱི་ལོ་རྒྱུས་གནས་བབ་དཔྱད་ཞིབ་ཅེས་པའི་བརྗོད་གཞིའི་ཐོག་འབྲེལ་ཡོད་མཁས་པ་གདན་ཞུས་ཀྱིས་ཚོགས་འདུ་བསྐོང་ཚོགས་གནང་ཡོད་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན། གསར་འགྱུར་རྒྱས་པ་ཁག་གཤམ་ལ་རིམ་པས་གསན་རོགས་གནང། དེ་ཡང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་ནས་བཅུ་བདུན་བར་ཉིན་གྲངས་བཞིའི་རིང་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་གོ་སྒྲིག་འོག་བཞུགས་སྒར་རྡ་རམ་ས་ལར་དབུ་མའི་ལམ་གྱི་ཉིན་མོ་སྲུང་བརྩི་ཞུས་པ་དང་འགན་འཛིན་ལྷན་ཚོགས་འཚོགས་ཡོད་པ་མ་ཟད་འདི་ཚེས་བཅུ་དྲུག་ཉིན་ལས་འགུལ་ཁང་དེ་ཉིད་ཀྱི་དབུ་བརྙེས་པའི་མི་ལོ་བཅོ་ལྔ་འཁོར་བའི་དུས་དྲན་བཅས་སྲུང་བརྩི་ཞུས་ཡོད་པ་རེད། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཀྱིས་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་དང་བཅོ་ལྔ་ཉིན་གྲངས་གཉིས་རིང་སྐོང་ཚོགས་གནང་བའི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུ་སྐོར་ངོ་སྤྲོད་གནང་གསལ། ཡང་རྡ་རམ་ས་ལའི་གཞུང་ལམ་ཁག་ཏུ་གད་སྙིགས་གང་བྱུང་གཡུག་པའི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པར་བརྟེན་སྲང་ལམ་ཁག་ཏུ་གད་སྙིགས་མ་གཡུག་རོགས་ཞེས་ས་གནས་འགོ་འཛིན་ལས་ཁུངས་ནས་འབོད་སྐུལ་ཐེངས་མང་ཞུས་ཀྱང་ཉན་འཇོག་གནང་མཁན་ཉུང་ཤས་ཤིག་ལས་མེད་པར་བརྟེན་ཁ་སྔོན་རྡ་ས་ས་གནས་འགོ་འཛིན་ལས་ཁུངས་ཀྱིས་ས་གནས་རྒྱ་གར་གྲོང་སྡེ་ལས་ཁུངས་ལ་རེ་འབོད་ཞུས་པ་ལྟར་བཞུགས་སྒར་ཁུལ་དུ་བདེ་འཇགས་དང་ལྷག་པར་དུ་སྲང་ལམ་ཁག་ཏུ་གད་སྙིགས་མ་གཡུག་པའི་ཆེད་དུ CCTV Camera བཙུགས་ན་ཡོང་བའི་འབོད་སྐུལ་ཞུས་པ་བཞིན་འདི་ཚེས་བཅུ་གསུམ་ཉིན་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཉེ་འཁྲིས་དང། གླིང་སྐོར་ལམ་བར། རྡ་ས་སྒྲོལ་མ་ཅོག་དེ་བཞིན་རྡ་རམ་ཀོཊ་གཞུང་ལམ་བཅས་སུ་བརྙན་མིག་པར་ཆས་གསར་འཛུགས་གནང་འདུག། དེའི་ཐད་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་ཞིབ་ཕྲ་ངོ་སྤྲོད་གནང་བའི་ནང། རྩ་བའི་འདི་རེད་ད་ང་ཚོས་གད་སྙིགས་དང་འབྲེལ་བའི་གི་ད་འདི་ང་རང་ཚོས་གི་ས་གནས་བདེ་དོན་རིམ་པ་གིས་སྐུ་ལས་བརྒྱབ་ཡོད་རེད་ད་ནང་བཞིན་གི་ཚོགས་པ་སྒེར་རེད་མི་སྒེར་དེ་འདྲས་གི་བསམ་ཚུལ་རེད་ཡང་ཚོར་བ་ཞུ་མཁན་མང་པོ་ཞེ་པོ་ཅིག་སླེབས་ཀྱི་འདུག་ཨ་ནི་འདི་ལས་གལ་ཆེ་ཅིག་ག་དུས་ནས་ང་ཚོས་ད་ལྟ་སྐྱབས་མགོན་རིན་པོ་ཆེ་གིས་གསུང་དེ་ག་རེད་ད་ང་ཚོ་ཁོར་ཡུག་གཙང་མ་ཉར་ཡ་དེ་གལ་ཆེན་པོ་ཡིན་དུས་ད་བར་ད་ང་ཚོས་ཀྱི་ཨ་ནི་ལས་ཀ་གི་ནང་ལོགས་ནས་ཨ་ནི་ཤུགས་རྒྱག་ས་དང་པོ་དེ་ང་ཚོས་ཀྱི་ཕོ་བྲང་གི་གཡས་གཡོན་ད་ང་ཚོ་གླིང་སྐོར་ལམ་ཁ་དེ་ལ་ཡང་གད་སྙིགས་ཀྱི་ད་གང། དཀའ་ངལ་དེ་སྔོན་མ་ནས་ཡོད་དུས་དམ་པ་འདི་ལ་ཡང་གད་སྙིགས་གཡུག་ས་དེ་ཁོ་རང་མེད་པ་བཟོ་ཡས་ང་ཚོ་གི་ས་གནས་འགོ་འཛིན་རིམ་པས་ཐབས་ཤེས་བྱས་ཡོད་རེད་དེ་ད་ད་ལོ་ང་ཚོ་ཡང Commissioner མཉམ་དུ་འབྲེལ་བ་འབྲེལ་བ་ཞིག་བྱས་བྱས་གང་ལྟ་འདི་ང་ཚོས་གི་གཙང་མ་གཙང་རྐྱང་ཞིག་མེད་པ་བཟོས་ཚར་རེད་ད་འདི་དང་མཉམ་དུ་ད་ལྟ་ས་ཚིགས་མང་པོ་ཞེ་པོ་ཅིག་ཡོད་རེད་ད་ད་དགུ་བཅུ་གསུམ་འགྲམ་ལ་མི་མང་ཚོས་གད་སྙིགས་གཡུག་ཞིག་གཡུག་གི་ཡོད་རེད་ད་ནང་བཞིན་གི་སྒྲོལ་མ་ཅོག་ལ་གཅིག་ཡོད་རེད་ཨ་ནི་བི་གས་ད་ད་ཇུས་ཏོག་དགུ་བརྒྱ་གི་བར་དུ་ཨ་ནི་གད་སྙིགས་མང་པོ་གཡུག་དུས་དམ་པ་ད་ང་ཚོའི་གི་སྒྲོལ་མ་ཅོག་དང་ཨ་ནི་ད་ལྟ་འདི་དགུ་བཅུ་གསུམ་གི་འགྲམ་འདི་ལ་ཁ་སང་ནས་འོ་ད་ཚེ་གཟུངས་འདི་འདྲའི་རྒྱ་གར་འདི་འདྲའི་བྱ་ཞེས་ད་ག་ལ་གང་འཚམ་ཞིག་ཡར་རྒྱས་འགྲོ་བཞག་ད་འདི་ལས་ལྷག་ག་གི་ཁ་སང་ང་ཚོས་ཀྱི་ད་ལྟ་ཐབས་ལམ་གསར་བ་ཅིག་ད་ལྟ་ས་གནས་བདེ་དོན་ངོས་ནས་ཡ་ཨ་ནི་སྙན་ཞུ་ཕུལ་བྱས་ཨ་ནི་ཀ་མི་ཤི་ནཱ་གྲོང་སྡེ་ལས་ཁུངས་ནས་རྒྱབ་སྐྱོར་ཞིག་ཐོབ་བྱས་ང་ཚོ་ཕལ་ཆེར་འབུམ་དགུ་ལྷག་སོགས་ཀྱི་འགྲོ་སོང་བཏང་བྱས་ད་ང་ཚོ་ཀྱི་ཨིན་སྐད་ཐོག་ནས་ཞུས་པ་ཡིན་ན་ཨ་ནི High Vision Camera Three Sixty Degree ལ་ཡིད་དོ་བ་དེ་འདྲའི་ཀེམ་ར་རེད་ད་ང་ཚོའི་ཀེམ་ར་ས་ཚིགས་དགུ་ལ་ཡང་ང་ཚོས་ཀྱི་བཙུགས་ཡས་ཀྱི་འཆར་གཞི་བཟོས་བྱས་ད་ཁ་སང་ནས་ང་ཚོ་འགོ་བཙུགས་བྱས་དགུ་བཅུ་གསུམ་ལ་ང་ཚོས་བཙུགས་ཚར་བ་ཡིན་ཨ་ནི་དེ་ནས་ད་ལྟ་སྒྲོལ་མ་ཅོག་ལ་ང་ཚོས་བཙུགས་ཚར་བ་ཡིན་དེ་ནས་ང་ཚོ་རྡ་རམ་ཀོཊ་གྱི་སྒང་དེ་ལ་བཙུགས་ཚར་བ་ཡིན་ཨ་ནི་དེ་ནས་ང་ཚོ་མ་གིའི་གླིང་སྐོར་ལམ་ཁ་འགྲོ་ས་དེ་ལ་བཙུགས་ཚར་བ་ཡིན། ལ་ངོ་བོ་དེ་འདྲས་ཞིག་རེད། ལགས་སོ་ད་གལ་སྲིད་ཡང་ད་གད་སྙིགས་མ་གཡུག་ཞིག་ནས་གཡུགས་པ་ཡིན་ན་དེ་ལ་ཡང་དམིགས་བསལ་ད་མིག་གིས་མཐོང་བ་ཡིན་ན་ཉེས་ཆད་རིགས་ཀྱི་དེ་ནས་ད་ཡང་ཡོད་ན། ཏན་ཏན་ང་རང་ཚོའི་གིས་ད་ལྟ་ས་གནས་ལས་ཁུངས་ཀྱི་ངོས་ནས་རེད་ད་ག་ནང་བཞིན་གྱི་མ་གིའི་གྲོང་སྡེ་ལས་ཁུངས་ངོས་ནས་ཏན་ཏན་དེ་འདྲའི་ཞིག་བྱེད་པ་ཞིག་གལ་སྲིད་འཇུས་པའི་དབང་དུ་བཏང་བ་ཡིན་ན་བརྒྱ་ཆ་བརྒྱ་ཆད་པ་ཐོབ་ཡས་དེ་བརྒྱ་ཆ་བརྒྱ་རེད་བསམ་གྱི་འདུག་ད་འདི་ང་ཚོའི་གིས་མི་ལ་ང་རང་ཚོའི་གིས་བསླབ་བྱ་བརྒྱབ་བྱས་དེ་འདྲའི་མ་གཡུག་རོགས་བྱེད་ཨ་ནི་གད་སྙིགས་གཡུག་ཡས་ལ་དཀའ་ངལ་གང་ཡང་ཡོད་མ་རེད་ཞོགས་ཀས་དགོང་དག་མོ་ཊ་ཡོང་གི་ཡོད་རེད་སོ་སོའི་ནང་ལ་གད་སྙིགས་ལེན་གར་ཡོང་གི་ཡོད་རེད་དེ་གར་ཅིག་སྤྲད་ཐུབ་པ་ཡིན་ན་གཡུག་ཡས་གང་ཡང་མི་འདུག་དང་པ་ད་འདི་ལ་གཡུག་བས་མི་གིས་ལ་དོ་འདོ་ཅིག་གཡུག་གས་གཡུག་གི་ཡོད་པ་ཡིན་ན་འདི་སྐོར་ཁྲིམས་དང། བཟང་སྤྱོད་གང་གི་ཐོག་ནས་ཡིན་ནའང་འགལ་གྱི་ཡོད་ཙང་འདི་ལ་ཡང་ད་ལྟ། མེད་གྲོང་སྡེ་ལས་ཁུངས་ནས་ཏན་ཏན་ཆད་པ་ཡོང་གི་རེད་བསམ་གྱི་འདུག་ད་ཡིན་ནའི་ང་ཚོའི་གི་ས་གནས་ལས་ཁུངས་ངོས་ནས། ང་རང་ཚོ་བོད་རིགས་དེ་འདྲས་དེ་འདྲའི་ནང་ལོ་ཚུད་པ་དེ་འདྲས་ཡིན་ན་དང་པོ་ང་ཚོའི་གི་ཁྱེད་རང་དེ་འདྲས་ཅིག་ནང་ཚུད་ཤག་མ་འོངས་པ་ལ་དེ་འདྲས་རྩ་བ་ཉིད་ནས་གནང་རྒྱུ་མི་འདུག་ལབ་བྱས་འདི་ང་ཚོའི་གི་ཐེངས་མ་གཅིག། དོ་བདག་སོ་སོ་ལ་ང་ཚོའི་གི་བཀའ་མོལ་གནང་ཆོག་གི་རེད་བསམ་གྱི་འདུག་ད་མི་དེ་མ་ཉན་ནས་ཡང་སེ་ཡང་སེ་དེ་འདྲས་གི་པར་ཆས་ནང་ཐེབས་པ་དེ་འདྲས་བྱུང་བ་ཡིན་ན།

ང་ཚོས་འགན་ཞིག་ཁེལ་བའི་ཐོག་ནས་བྱེད་ཀྱི་ཡོད་རེད་ད་འགན་ཁེལ་གྱིན་ཁེལ་གྱིན་ལ་དོན་དུ་གད་སྙིགས་གཡུག་པ་དང་འདི་འདྲ་བྱུང་ན་དེ་ཏན་ཏན། ཁྲིམས་ཀྱི་ཐོག་ནས་ཏག་ཏག་ཞིག་བསྡད་ཀྱི་ཡོད་མ་རེད་འདི་ལ་ཏན་ཏན་ཉེས་པ་ཞིག་ཕོག་གི་རེད་བསམ་གྱི་འདུག།
ཡང་བོད་མི་སྒྲིག་འཛུགས་སྤྱི་ཁྱབ་རྩིས་ཞིབ་ལས་ཁང་མ་ལག་དང་བཅས་པའི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་རྩིས་ཁྲ་ཁག་རྩིས་ཞིབ་བྱེད་པའི་ཚོགས་ཆུང་ནས་ཟླ་བ་བཞི་ལྷག་རིང་རྩིས་ཞིབ་གནང་རྗེས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་བཅུ་གསུམ་ཉིན་ལས་དོན་ཡོངས་སུ་ལེགས་གྲུབ་ཀྱིས་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་སྤྱི་ཁྱབ་རྩིས་ཞིབ་ལས་ཁང་མ་ལག་དང་བཅས་པའི་རྩིས་ཁྲ་རྩིས་ཞིབ་བྱེད་པའི་ཚོགས་ཆུང་གི་ཚོགས་གཙོ་སྤྱི་འཐུས་ཚེ་རིང་སྒྲོལ་མ་ལགས་དང། ཚོགས་མི་ཆོས་རིག་ལས་ཁུངས་ཀྱི་དྲུང་གཞོན་བསྟན་འཛིན་སྒྲོལ་དཀར་ལགས། ཚོགས་མི་ཤེས་རིག་ལས་ཁུངས་ཀྱི་དྲུང་གཞོན་ཟླ་བ་ལགས་བཅས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པའི་ཚེས་གཉིས་ཉིན་ལས་དོན་དངོས་སུ་འགོ་འཛུགས་གནང་སྟེ། སྤྱི་ཁྱབ་རྩིས་ཞིབ་ལས་ཁང་མ་ལག་དང་བཅས་པའི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ལོ་ཡི་རྩིས་ཁྲ་ཁག་ལ་ད་བར་ཟླ་བ་བཞི་དང་ཉིན་གྲངས་བཅུ་གཅིག་ཙམ་གྱི་རིང་ཞིབ་བཤེར་དང་འབྲེལ་ཡོད་ལས་བྱེད་ཐེངས་མང་ཆེད་འགུགས་ཀྱིས་དོགས་འདྲི་སོགས་གནང་ནས་ཚོགས་ཆུང་གི་ལས་དོན་ཡོངས་སུ་གྲུབ་པ་དང་བཙན་བྱོལ་བོད་མིའི་གཞུང་དངུལ་འདུ་འགོད་དང་ལོ་འཁོར་སྔོན་རྩིས། དངུལ་རྩིས་སྟངས་འཛིན་བཅས་ཀྱི་སྒྲིག་གཞི་ལེའུ་བཞི་པ། དོན་ཚན་བཅུ་པའི་ནང་གསེས་གཉིས་པའི་དགོངས་དོན་ལྟར་གོང་ཞུས་ཉིན་གྱི་སྔ་དྲོ་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་མི་རྣམ་པ་ལྷན་འཛོམས་ཐོག་ཚོགས་ཆུང་གི་ལས་བསྡོམས་དང་སྙན་ཐོ་བཅས་པར་ཚོགས་དྲུང་ལས་ཁུངས་སུ་ཕུལ་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ཚེས་བཅོ་ལྔར་རེས་གཟའ་པ་སངས་ཉིན་བོད་མིའི་སྒྲིག་འཛུགས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་གཞུང་ས་དགའ་ལྡན་ཕོ་བྲང་སྐབས་བོད་ཀྱི་ལོ་རྒྱུས་གནས་བབ་དཔྱད་ཞིབ་ཅེས་པའི་བརྗོད་གཞིའི་ཐོག་འབྲེལ་ཡོད་མཁས་པ་གདན་ཞུས་ཀྱིས་ཚོགས་འདུ་སྐོང་ཚོགས་གནང་ཞིང་སྐབས་དེར་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་བདེ་གསལ་ལགས་ཀྱིས་རྒྱ་ནག་གིས་རྣམ་པ་འདྲ་མིན་གྱི་ཐོག་ནས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་བྱེད་མུས་ཡིན་པའི་དུས་སྐབས་འདིར་བོད་གཞུང་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ལ་དཔྱད་ཞིབ་བྱེད་རྒྱུ་གལ་ཆེ་ཡིན་པ་བརྗོད་འདུག། དེ་ང་ཚོས་ད་ལྟ་ཚོགས་འདུ་ཚོགས་པའི་དམིགས་ཡུལ་གཙོ་བོ་དེ་ང་ཚོའི་བོད་པའི་གི་ཉེ་རབས་ལོ་རྒྱུས་ནང་ལོགས་ལ་ང་ཚོས་བསྐྱར་ཞིབ་བྱེད་བྱེད་བྱེད་ད་ད་ལྟ་རྒྱ་ནག་གཞུང་ཡིན་པ་ན་རེད་སུ་ཡིན་པས་ནས་དེ་འདྲའི་མཁས་དབང་ཁག་ཁག་ཅིག་དེ་འདྲའི་གི་ཡང་འཁྱོག་བཤད་བྱེད་བྱེད་ང་ཚོའི་བོད་ཀྱི་ལོ་རྒྱུས་དེ་ནག་སུབ་བཏང་ཡ་གི་དེ་འདྲའི་གི་ཉེན་ཁ་ཅིག་ཆགས་བསྡད་དུས་སྐབས་སུ་ང་ཚོས་མཁས་དབང་དེ་ཚོ་གདན་འདྲེན་ཞུས་བྱེད་བྱེད་དམིགས་བསལ་གི་ང་ཚོ་དགའ་ལྡན་དགའ་ལྡན་ཕོ་བྲང་གཞུང་གནས་པའི་སྐབས་སུ་ནི་བོད་ཀྱི་ལོ་རྒྱུས་གནས་བབ་གང་ཡིན་མིན་དེའི་ཐོག་ལ་བསྐྱར་ཞིབ་བྱས་ཀྱི་གནད་འགག་སྒྲོག་ཅིག་ཚོགས་བྱས་རྗེས་ང་ཚོའི་མཁས་པ་གསུམ་ཞིག་འདུ་ཞེས་གདན་འདྲེན་ཞུས་ཡོད། མཁས་པ་གསུམ་འདི་དག་ང་རང་ཚོའི་བོད་པའི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་ཨ་ནི་སྤྱི་དང། ང་ཚོའི་ལོ་རྒྱུས་ཀྱི་ཐོག་ལ་ཐུགས་སྣང་དང་ནི་ཚད་འཛིན་ས་ཀྱི་མཁས་པ་གསུམ་ཆགས་བསྡད་ཡོད་རེད། ཁོ་རང་ཚོ་གསུམ་གྱིས་ད་ང་ཚོའི་དགའ་ལྡན་བོད་ཤར་ང་ཚོ། བོད་བོད་ས་དམར་ཤོག་ཁོང་གི་སྐབས་སུ་ཨ་ནི་ང་ཚོའི་བོད་ཀྱི་ལོ་རྒྱུས་གནས་བབ་དང་དེ་ཚོའི་སྒང་ལ་ཨ་ནི་འཆད་ཁྲིད་བྱས་རྗེས་ང་ཚོ་ཉི་མ་གཉིས་ཚེས་བཅུ་བཞི་དང་ཕྱི་ཚེས་བཅུ་བཞི་དང་བཅོ་ལྔ་རིང་ཨ་ནི་ཉི་མ་གཉིས་བྱས་རྗེས་བྱས་ང་ཚོ་གི་གོ་སྒྲིག་བྱས་ཀྱི་འདུག་ཞེས་བང་བསྒྲིགས་དེ་ཡོད་ཨ་དེ་འཕྲོས་བྱས་རྗེས་ད་ཅི་ད་ང་ཚོས་དང་པོ་དེ་གོ་སྒྲིག་ཞུ་དུས་སྐབས་སུ་དེ་འདྲའི་ཐུགས་སྣང་གནང་མཁན་དེ་འདྲ་ག་འདྲ་ཆགས་ཡོད་ན་བྱས་རྗེས་སེམས་ཁྲལ་རོབ་ཙམ་ཅིག་བྱུང་སྟེ་ཡིན་ནའང་ཕྱིས་སུ་ང་ཚོས་དུ་སེ་བཀྲ་ཤིས་དང་ཨ་ནི་རྣམ་པ་སུས་དེ་ཚོགས་བཅར་བ་དེ་ཚོས་ཀྱི། ཚུར་ལ་ནི་དོ་སྣང་དང་ག་འདྲ་ཡོད་མེད་ཅིག་ལྟ་དུས་སྐབས་སུ་ད་ལྟ་ང་ཚོ་འདུག་སའི་སྡེ་བའི་ནི་ཚོགས་བཅར་བ་དྲུག་ཅུ་ཙམ་ཅིག་ལས་བྱེད་བྱས་ད་དོན་གཉེར་ཅན་རང་རེད་ནི་ཚང་མ་འདུག་བྱེད་ཅིག་བཀའ་བཏང་བྱེད་ཅིག་ཕེབས་ཤོག་བྱེད་ཅིག་མ་གསུང་བ་མེད་པ་བྱས་ནི་དོན་གཉེར་ཡོད་པ་ཚང་མ་ཕེབས་ཤོག་བྱེད་དུས་སྐབས་སུ་ད་ནི་ཚོགས་བཅར་བ་མང་དག་ཅིག་ཕེབས་སོང་བྱེད་བྱས་ནི་ཚེས་བཅུ་བཞི་ནས་བཅོ་ལྔ་བར་ལ་ཉི་མ་གཉིས་བྱས་ནི་འཆད་ཁྲིད་ལེ་ཚན་གསུམ་བྱེད་ཀྱི་ཡོད་རེད་བྱེད་བྱས་ཞུས་ཡ་ཡིན། ད་རེས་ཚོགས་འདུའི་ཐོག་གཙོ་བོ་མཁས་པ་གསུམ་གདན་ཞུས་གནང་ཡོད་པ་ལས་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་ཀྱིས་རྒྱལ་མཆོག་བཅུ་གསུམ་པ་ཐེངས་གཉིས་ལ་གནས་ཡུལ་དུ་ཕེབས་པའི་བརྒྱུད་རིམ་ལ་ཞིབ་ལྟ་བྱས་པའི་བརྗོད་གཞིའི་ཐོག་གཏམ་བཤད་དང་དྲི་བ་དྲིས་ལན་གནང་ཡོད་པ་དང། ཡང་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ཀྱིས་སྡེ་པ་གཞུང་གི་ལོ་རྒྱུས་ཉིན་བྱེད་སྣང་བ་ལས་འཕྲོས་ཏེ་དགའ་ལྡན་ཕོ་བྲང་དང་ཧོ་ཤོད་རྒྱལ་ཁམས་ཟེར་བའི་གནས་བབ་ལ་དཔྱད་པ་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་སྤེལ་འདུག་ཅིང་ཏཱ་ལའི་བླ་མའི་མཐོ་སློབ་ཀྱི་སློབ་དཔོན་འབུམ་རམས་པ་གཉན་ཐར་ལགས་ཀྱིས་གཞུང་དགའ་ལྡན་ཕོ་བྲང་གི་དུས་ཀྱི་དགེ་ལུགས་པའི་དགོན་སྡེའི་མ་ལག་གྲུབ་ཚུལ་གྱི་འགྱུར་ལྡོག་གླེང་བ་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་རེད། གཤམ་ལ་བཞུགས་སྒར་རྡ་རམ་ས་ལར་ཆགས་པའི་བོད་ཁྱིམ་སློབ་གྲྭ་དང་རྣམ་རྒྱལ་གྲྭ་ཚང་གི་སློབ་མའི་དབར་རིགས་ལམ་རྩོད་འགྲེལ་གྱིས་རིགས་ལམ་ཟླ་བ་ཞེས་སྲུང་བརྩི་ཞུས་མཁན་དགེ་སློབ་ཁག་ཅིག་ལ་བཅར་འདྲི་ཞུས་པ་ཞིག་ཡོད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཟླ་བ་དགུ་པའི་ཚེས་བཅུ་གསུམ་ཉིན་བཞུགས་སྒར་རྡ་སྟེང་དང་རྡ་ཤོད་བོད་ཁྱིམ་གཉིས་ཀྱི་རིགས་ལམ་སློབ་གཉེར་བ་སློབ་མ་དགུ་བཅུ་ཙམ་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་གཞུང་ཆེན་མཚན་ཉིད་སློབ་གཉེར་བ་ཞལ་གྲངས་བརྒྱ་དང་བཅུ་བཅས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྔ་དྲོ་ཆུ་ཚོད་དགུ་དང་ཕྱེད་ཀ་ནས་བཅུ་གཉིས་བར་རིགས་ལམ་རྩོད་འགྲེལ་དང་དམ་བཅའ་མཉམ་འཚོགས་གནང་སྟེ་ཕན་ཚུན་བློ་སྐྱེད་དང་ཉམས་གསོག་སོགས་ལ་ཕན་ཐོགས་རླབས་ཆེན་ཡོང་རྒྱུར་དམིགས་ཏེ་ཤེས་ཡོན་བརྗེ་རེས་ཀྱི་ལས་འཆར་སྤེལ་བཞིན་འདུག་ཅིང་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་ཀྱིས་ལས་འཆར་འདི་ཡི་གལ་གནད་སྐོར་ངོ་སྤྲོད་གནང་གསལ་ལ།
ད་ལོ་འདི་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ལ། ལོ་ཆ་བཞག་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་གཞུང་ཆེན་མཚན་ཉིད་སློབ་གཉེར་བ་དང་ཨ་ནི། བཞུགས་སྒར་རྡ་སྟེང་བོད་ཕྲུག་ཁྱིམ་སྡེ་རེད་དེ་ནང་བཞིན་གྱི་རྡ་ཤོད་བོད་ཕྲུག་ཁྱིམ་སྡེ་བཅས་ནས་ང་ཚོ་མཉམ་དུ་ལོ་ཆ་བཞག། ཉི་མ་གཅིག་རིང་མཚན་ཉིད་ཀྱི་རྩོད་རེས་མཉམ་དུ་ཚོགས་ཀྱི་ཡོད་རེད། དེའི་ནང་ལ་ཆ་བཞག་པ་ཡིན་ན་ང་ཚོ་བོད་ཕྲུག་ཁྱིམ་སྡེ་སྟེང་ཤོད་གཉིས་ཀྱི་སློབ་ཕྲུག་དགུ་བཅུ་ཙམ་གཅིག་དང་རྣམ་རྒྱལ་གྲྭ་ཚང་སློབ་གཉེར་གྱི་ང་ཚོའི་གྲྭ་བཙུན། སློབ་སྦྱོང་ད་སློབ་སྦྱོང་བྱེད་མཁན་བརྒྱ་དང་བཅུ་བྱས་ནས་མི་ཉིས་བརྒྱ་ཙམ་གྱིས་གང་ལྟར་ཆོས་རྭ་མཉམ་དུ་ཚོགས་ཀྱི་ཡོད་རེད་ད་དེ་མཉམ་དུ་ཚོགས་པ་ལ་བརྟེན་ནས་ངས་ཕན་ཚུན་བློ་སྐྱེད་ལེན་ཡ་དང་ཉམས་མྱོང་བསགས་པ་ར་ཡ་ལ་སོགས་པ་དམིགས་བསལ་གྱི་ད་སློབ་ཕྲུག་ཚོ་ལ་ཡང་མཐོང་རྒྱ་ཐོས་རྒྱ་འོ་དེ་འདྲ་ལ་ཡང་དམིགས་བསལ་གྱི་ཕན་ཐོགས་ཡོད་པ་ཡིན་ཙང་ཨ་ནི་ང་ཚོ་བུ་གསོ་ཁང་དང་རྣམ་རྒྱལ་གྲྭ་ཚང་ལོ་ཆ་བཞག་ན་ང་ཚོ་ཕན་ཚུན་མཉམ་ལས་ཀྱི་ཐོག་ནས་ཆོས་རྭ་མཉམ་དུ་འཚོགས་ཡ་རེད་དེ་ནང་བཞིན་གྱི་ཨ་ནི་ཡ་རྟགས་གསལ་བཏང་ཡ་དེ་སོ་སོ་ཕར་བཏང་ཡ་དང་ཚུར་བཏང་ཡ་ལན་འདེབས་བྱས་རྟགས་གསལ་བཏང་ཡ་དེ་ནང་བཞིན་གྱི་དམ་བཅའ་འཚོགས་ཡ་ལ་སོགས་པ་འོ་དེ་འདྲ་མཉམ་འཚོགས་བྱས་ཏེ་ཕན་ཐོགས་རླབས་ཆེན་ཡོང་གི་འདུག་དེ་ཡིན་དུས་མ་འོངས་པ་ལ་ཡང་འདི་འདྲ་བྱེད་ཐུབ་པ་ཡིན་ན། ཨ་ནི་ཕན་ཐོགས་ཡག་པོ་ཡོང་ས་རེད་བསམ་ནས་ང་ཚོས་དགའ་པོ་ཡོང་གི་འདུག། ཡང་སྐབས་དེར་རྡ་སྟེང་བོད་ཁྱིམ་སློབ་གྲྭའི་འཛིན་རིམ་བཞི་པའི་ནང་སློབ་གཉེར་གནང་བཞིན་པའི་སློབ་མ་ལྷ་མོ་ཆོས་སྒྲོན་ལགས་ཀྱིས། རིག་པའི་རྩལ་གོང་འཕེལ་ཡོང་བར་རིགས་ལམ་སློབ་ཚན་འདི་ནི་གལ་ཆེན་པོ་ཞིག་ལ་ངོས་འཛིན་གནང་བཞིན་འདུག། ཨ་ནི་ང་ཚོས་ད་ལྟ་གཙུག་ལག་ཁང་ལ་རིགས་ལམ་རྩོད་ནས་རིགས་ལམ་སྦྱང་གི་ཡོད་རེད། ཨ་ནི་རིགས་ལམ་ད་ལྟ་རྩོད་ལ་རིགས་ལམ་དེ་དཔེ་གལ་ཆེན་པོ་རེད་སློབ་ཕྲུག་ཆེད་དུ་དཔེ་གལ་ཆེན་པོ་རེད། རིགས་ལམ་ལབ་ན།

རྡ་སྟེང་བོད་ཁྱིམ་སློབ་གྲྭའི་འཛིན་རིམ་བཅུ་པའི་ནང་སློབ་གཉེར་གནང་བཞིན་ཡོད་འདུག། ཉམས་མྱོང་ལབ་ན་ང་ད་སྔས་མ་ལོ་ཡན་གླེང་མྱོང་ཡོད་རང་ང་ཆུན་རྒྱུན་ད་རིགས་ལམ་ལ་དིས་ང་རང་འདོད་པ་ཡོད་དུས་ཡ་ནི་ད་ལོ་ད་ཉམས་མྱོང་དམིགས་བསལ་འགྲོ་ལབ་ན་ཡ་ད་ད་ལོ་ང་ཚོ་མི་ཆེ་བ་མཉམ་བརྩད་ར་ད་འཛིན་གྲྭ་བཅུ་པ་ཡིན་དུས་མི་ཆེ་བ་མཉམ་བརྩད་དུས་ཡ་ནི་ཁོང་ཚོ་ཡོད་ཀྱི་ཁོང་ཚོ་ང་ཚོ་ཡིན་ན་བློ་རིག་གཅིག་པོ་ཞིག་འགྲོ་ར་བློ་རིག་ད་ནང་ལོ་གཏིང་ཟབ་པོ་འགྲོ་མ་རང་ང་ཚོ་གཏིང་ཟབ་པོ་འགྲོ་འགྲོ་ཨ་ཕར་ཚུར་གཡས་བ་འགྲོ་དེ་ཚོ་ཡ་ཁ་གསལ་རུ་འགྲོ་ད་ཨེ་འགྲོ་ཆིས་ཡ།

ཨེ་ནོ་ཙེ་ཏུའུ་ལ་ང་ཚོ་ད་གཏིང་ཟབ་པོ་ཞེ་དྲག་ཧ་གོ་མེད་དང་ཁོང་ཚོའི་ཡིད་ད་གཏིང་ཟབ་རུ་འགྲོ་དང་ཨེ་ཅོ་ཨེ་ནོ་ཏིས་ཏིས་ཤེངས།
རྣམ་རྒྱལ་གྲྭ་ཚང་གི་སློབ་མ་ཚེ་རིང་རྒྱལ་མཚན་ལགས་ཀྱིས་དུས་རྒྱུན་གྲྭ་ཚང་ནང་ཁུལ་རིགས་ལམ་རྩོད་འགྲེལ་བྱེད་པ་ལྟར་མིན་པར་ད་རེས་སློབ་གྲྭའི་སློབ་མ་ལྷན་དུ་རིགས་ལམ་རྩོད་འགྲེལ་བྱེད་པའི་སྐབས་ཉམས་མྱོང་གསར་པ་ཞིག་ཀྱང་རག་ཡོད་པར་འགྲེལ་བརྗོད་གནང་བྱུང།

ཉི་མ་བདུན་གྱི་འགོ་ཉི་མ་བཅུ་ཙམ་གི་འགོ་ཁྲིད་ཕྱིར་ཟླ་བ་དེ་ནང་ལ་ང་རང་འཛུལ་ཞུགས་བྱུང་ཡོད་རེད་ཨ་ནི་ང་རང་འཛུལ་ཞུགས་བྱུང་བ་དེ་ཡང་ང་རང་དཔེ་བསོད་བདེ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་འཛུལ་ཞུགས་བྱས་བ་དེ་ང་རང་ཡང་ང་རང་ངོས་ནས་གང་ཐུབ་ཐུབ་གོང་ས་མཆོག་གི་བཀའ་སྒྲུབ་པ་རེད་བསམ་གྱི་འདུག་ཨ་ནི་ངའི་ཆེད་དུ་ཡང་རིགས་ལམ་འདི་དཔེ་གལ་ཆེན་པོ་མཐོང་གི་འདུག་ག་རེ་ཡིན་ལབ་ན་ང་སློབ་ཚན་ལ་ཡང་དཔེ་ཕན་ཐོགས་ཡོང་གི་འདུག་ང་རང science དང science ལབ་ན་ད་ཚན་རིག་དང་ང་ཚོ་ཨང་རྩིས་དང་དེ་འདྲ་བོ་སྦྱང་བའི་སྐབས་ལ་ང་རང་དེ་འདྲ་འགྲོ་ལན་ཅིག་རག་ཡ་གི་རྒྱུ་མཚན་དེ་ག་རེ་རེད་ལབ་ནས་ང་ང་རང་ལ་དྲི་བ་བཏང་གི་འདུག་དེའི་དྲི་བ་དེ་ང་ལ་ང་རང་དེ་ང་རང་དེ་འདྲ་སྦྱངས་བའི་སྦྱང་གཞི་དེ་ག་ལ་ང་དེ་འདྲ་ཡག་གོ་ཚུལ་དུ་ཨ་ནི་འདྲ་བྱས་སོང། རྡ་སྟེང་བོད་ཁྱིམ་འདྲ་བོ་ཅིག་ཡིན་ན་ལོ་རྟག་པ་ནང་བཞིན་རྣམ་རྒྱལ་གྲྭ་ཚང་ལ་རེད་ཨ་ནི་ང་ཚོ་མཚམས་མཚམས་ཨ་ནི་དགོན་པར་འགྲོ་བ་རེད་ཨ་ནི་མཚམས་མཚམས་ནོར་བུ་གླིང་ཁ་གཡས་གཡོན་ལ་ཡོད་ཀྱི་འོད་ཅེས་གྲྭ་ཚང་དེ་འདྲ་ལ་འགྲུལ་སོང། གནས་ཚད་ལྟར་ན་ད་ཁོ་ཚོ་ཀྱི་བརྩེ་འདང་དེ་གནས་ཚད་མཐོ་བ་འདུག་ག་ཅིག་ན་ཁོ་ཚོ་ང་ཚོ་ལས་མང་ཁོ་ཚོ་བྱ་ངན་གྱི་ཁོ་ཚོ་བྱ་ངན་ཁོ་ར་དེ་བྱ་འགོ་ར་བྱས་སོང་ཨ་ནི་ང་ཚོ་གནས་ཚད། ང་ཚོ་ནས་གཙོ་བོ་སུ་ཡོད་རོགས་ཟླ་ཚོར་གི་འདུག་ནའོ་ཁོ་ཚོ་དང་ལྟ་དུ་རན་མི་འདུག། ཡང་རྡ་སྟེང་བོད་ཁྱིམ་སློབ་གྲྭའི་ལྟ་གྲུབ་དགེ་རྒན་ངག་དབང་བདེ་ལེགས་ལགས་ཀྱིས་སློབ་གྲྭའི་ནང་དུ་ནང་ཆོས་ཙམ་མིན་པར་དེང་གི་སློབ་ཚན་ཁག་རིགས་པའི་ལམ་ནས་སློབ་ཁྲིད་གནང་ཐུབ་ན་ཧ་ཅང་གི་དགེ་མཚན་ཡོད་པ་འགྲེལ་བརྗོད་གནང་བྱུང། ད་རེས་ང་ཚོ་དེ་རིགས་ལམ་འདི་དཔེར་ན་རྡ་སྟེང་བོད་ཁྱིམ་འདྲ་བོ་ཅིག་ཡིན་པ་ཡིན་ན་སྤྱི་ཟླ་དགུ་བ་འདི་ལ་ཡང་རིགས་ལམ་ཟླ་བ་བྱས་ནས་ད་ལོ་བདུན་བརྒྱད་ཀྱི་སྔོན་ནས་འདུག་སེ་སློབ་སྤྱི་གོང་མའི་སྐབས་ནས་འདུག་སེ་དབུ་འཛུགས་གནང་ཚར་བ་རེད་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཡང་ནས་ཡང་སུ་ཕེབས་ཀྱི་ཡོད་ཨ་རེད། སྔོན་མ་ཡིན་ན་བསླབ་གྲྭ་ཁག་དེ་ཚོ་ནང་ལ་ཡ་ཆོས་དགེ་དང་འདི་འདྲས་ཟེར་ཡ་གཅིག་བྱེད། ད་དེང་དུས་དུས་རབས་ཉི་ཤུ་རྩ་གཅིག་པ་དང་སྟབས་བསྟུན་ནས། ཨ་ནི་ཅིག་ཆོས་དགེའི་མིང་དེ་ཕར་མིང་བསྒྱུར་གནང་ནས་ལྟ་གྲུབ་སློབ་དཔོན་ཟེར་འདུག་བྱས་ནས་ཀུན་འདུས་ཀྱི་བཟོ་འདྲ་གནང་ཡོད་ཨ་རེད་དེ་ཡིན་དུས་ཙང་གི་ང་རང་ཚོ་བསླབ་གྲྭའི་ནང་ལ་ཆ་བཞག་པ་ཡིན་ན་ཅིག། ཨ་ནི་ནང་ཆོས་ཙམ་མ་ཡིན་པ་ད་དེང་དུས་ཀྱི་སྤྱི་ཚོགས་དང་མཐུན་པ། ཨ་ནི་སློབ་སྦྱོང་བྱེད་ཡ་དེ་ཚོ་ཚང་མ་ད་རིགས་པའི་ལམ་ནས་འགྲོ་དགོས་པ་གི་ཐོག་ནས་ཨ་ནི་ཅིག་རིགས་ལམ་དང་ལྷག་པར་དུ་ང་ཚོ་ད་བོད་ཁྱིམ་ཁག་ཡིན་ན་ཟླ་གཉིས་ནས་བྱས་པ་ཅིག་གི་ཨ་ནི་ལྟ་གྲུབ་སྣོན་པ་བཅུག་དེ་བྱས་ཡ་རེད་ལྟ་གྲུབ་དང་རིགས་ལམ་གཉིས་འདུག་སེ་གནང་གི་ཡ་རེད་ཨ་ནི་ང་ཚོ་རྡ་སྟེང་བོད་ཁྱིམ་ཆ་བཞག་པ་ཡིན་ན་ཟླ་བ་དགུ་བ་དེ་ལ་རིགས་ལམ་གི་ཟླ་བ་ཟེར་དམིགས་བསལ་གི་དེ་འདྲ་ཞིག་བཙུགས་གནང་བྱས་ཨ་ནི་ཟླ་བ་དགུ་བ་དེ་ལ་ཡ་ཞོགས་པ

ཅེས་ཁ་དོག་དཀར་དམར་ནས་བྱས་པ་ཅིག་གི་དེ་གའི་ཡར་འགྲོ་ཡ་དང་ཨ་ནི་རིམ་པས་འཛིན་གྲྭ་ལྔ་པ་དྲུག་པ་དེ་ཡར་སླེབས་ཡོང་དུས་ཨ་ནི་སོ་སོའི་སྐད་ཡིག་ཐོག་ལ་ཡར་འགྲོ་བར་བྱེད་ད་ག་ནང་བཞིན་གྱི་ད་འཛིན་གྲྭ་བདུན་པ་བརྒྱད་པ་དགུ་བ་དེ་ནས་ཡར་ཨང་རྩིས་ཡ་རེད་ཚན་རིག་ཡ་རེད་དེ་གའི་ཐོག་ལ་ཡར་འདུག་སེ་ད་མཉམ་པོར་འགྲོ་ཡ་གི་སྔོན་མ་ནས་འབད་བརྩོན་ཞུས་ནས་ད་ལྟ་འགྲོ་དང་འགྲོ་བཞིན་པ་རེད་ལྷག་པར་དུ་ང་རང་ཚོ་བོད་ཁྱིམ་ཡིན་ན་ཨ་ནི་ལོ་རེ་རེ་དེ་ཧི་མ་ཅལ་མངའ་སྡེའི་ནང་ལ་ཡོད་དོ་ཅོག་གི་བསླབ་གྲྭ་ཁག་དེ་གའི་ལ་ཡར་རིགས་ལམ་འདུ་འཛོམས་བྱས་ནས་ཨ་ནི་འཛིན་གྲྭ་ལྔ་པ་ནས། དགུ་པ་བར་ལ་ཡ་ཨ་ནི་སྤུ་གུ་ཁག་ཅིག་འདུག་བྱས་ནས་བླ་བྲོ། རེས་མོས་བྱས་ནས་འདུག་བྱས་ནས། བདུན་ཕྲག་གཅིག་རིང་ག་ང་ཚོ་འདུག་བྱས་རིགས་ལམ་སྲུང་བརྩི་ཞུ་གི་ཡོད་རེད་ད་དེའི་ནང་ལ་ཡ་གཙོ་དེ་ཨ་ནི་རིགས་ལམ་གི་ཐོག་ནས་ཨ་ནི་ཅེ་སྐད་ཡིག་རེད་ད་ག་ནང་བཞིན་ཨང་རྩིས་རེད་ཚན་རིག་རེད་འདི་གའི་དེ་ཆ་ཚང་ཅིག་འདུག་སེ་འགྲོ་དེ་གི་ལ་འོང་ལ། སློབ་ཚན་དེ་ཚོའི་གྲས་ཀ་དེ་ཁ་ཐུག་དེ་བྱས་ཡོད་ན་སྟབས་བདེ་བོ་རེད་ཅིག་རེད་དེ་ཡིན་ན་རྒྱབ་ལྗོངས་མང་ཐིག་ཆེ་བ་ན་ཧ་ཅང་གི་སྟོམ་ནག་པོ་དང་གལ་གནད་ཆེན་པོ་ཞེ་པོ་ཅིག་ཡིན་དུས་ཙང་གེ་ཨ་ནི་གྲུབ་འབྲས་འདི་ཕྱིན་ཡག་རེད་ཟེར་ཁ་ཐུག་དོག་དོག་གེ་སྟོན་ཡག་ཡོད་མ་རེད་ཡིན་ན་ད་ད་འདྲ་བསླབ་གྲྭ་འཛིན་གྲྭ་བཅུ་གཉིས་ཐོན་ཡོང་བ་དེ་གའི་ནང་ལ་ཡ་སྔོན་མ་དང་མ་འདྲ་བ་ཅིག་ནང་པའི་ཅིག་ཆོས་རེད་ཨ་ནི་ད་ག་ནང་བཞིན་གི་ལྟ་གྲུབ་ལ་སོགས་པ་ཨ་ནི་ཅིག་ད་དེ་ཚོ་ཐ་སྙད་མང་པོ་ཅིག་གི་ཐོག་ལ་ཡ་ཨ་ནི་གོ་རྟོགས་སྔོན་མ་ལས་རྒྱ་ཆེ་བ་དང་གསལ་བར་འགྲོ་བ་དེ་ད་མཐོང་ཆོས་རབ་ཅིག་རེད་བསམ་གི་ཡོད་ཨ་ནི་འདིས་ད་ཅིག་སྐུ་མདུན་གྱིས་བཀའ་གནང་པ་རེད་ཞུས་པ་ཙམ་མ་ཡིན་པ། འདི་ཁ་ཡོད་ལག་ཡོད་ཀྱི་ང་རང་ཚོ་སློབ་སྦྱོང་བྱེད་མཁན་གཅིག་གི་ངོས་ནས་ཨ་ནི་གཅིག་གི་རིགས་ལམ་སློབ་ཁྲིད་བྱེད་ཡག་དང་རིགས་ལམ་གྱི་ཐོག་ནས་རིག་པ་བཏང་ཡག་དེ་ཨ་ནི་དེང་དུས་ཀྱི་ད་སྐད་གྲགས་ཅན་གྱི་ད་ཚན་རིག་པ་རྣམ་པ་ཚོས་འདིའི་ནང་ལ་ཐུགས་སྣང་གནང་དགོས་ཡག་དེ་གཙོ་བོ་དེ་ང་རང་ཚོས་ནང་ཆོས་ནས་བཤད་པའི་ལྟ་གྲུབ་ནང་ཆོས་ནས་བཤད་པའི་ཆོས་ནང་ཆོས་ནས་བཤད་པའི་ཨ་ནི་ཅིག་གི་ཚན་རིག་ད་འོ་འདི་གའི་དེ་གཙོ་བོ་དེ་ལ་ཡ་ང་ཚོས་མུ་མཐུད་ནས་མཇུག་སྐྱོང་བྱེད་དགོས་ཡག་དེ་གལ་གནད་ཆེན་པོ་དེ་འདྲ་ཆགས་བསྡད་ཀྱི་འདུག་ལ་འོང། ཡང་རྒན་ངག་དབང་བདེ་ལེགས་ལགས་ཀྱིས

ཁོར་ཡུག་དང་དེ་འདྲའི་གི་སྐོར་ལ་ཡང་ཕར་ཚུར་གོ་རྟོགས་སྤེལ་ཡ་བྱས། ཨ་ནི་ད་ག་ནང་བཞིན་གི་ད་ང་རང་ཚོ་སྤུ་གུ་ཅིག་དབྱིན་ཇི་དྲག་པ་དེ་ཚོ་ཡང་དབྱིན་ཇིའི་ཐོག་ནས་ཕར་ག་དེ་དེ་བྱས་ཡ་ལ་སོགས་པ་ད་ག་དང་ཨ་ནི་དེ་ཡང་གཅིག་པོ་མ་ཡིན་པ་དཔེར་ན་བཙུན་དགོན་ཤུག་གསེབ་འདྲ་བ་ཡིན་ན་ལོ་རྒྱུས་ཡུན་རིང་ལྡན་མཁན་གྱི་བཙུན་དགོན་ཆགས་བསྡད་དུས་ཤུག་གསེབ་དགོན་པའི་ལོ་རྒྱུས་ལ་སོགས་པ་ཨ་ནི་བཙུན་དགོན། རྣམ་པ་ཚོའི་ལོ་རྒྱུས་དང་ད་ག་ནང་བཞིན་གྱི་བཙུན་མ་ཚོས་ཨ་ནི་བདུན་ཕྲག་གཅིག་གི་སློབ་གཉེར་གནང་སྟངས་སྐོར་འོན་ཏེ་གཙོ་བོ་དེ་འདི་གའི་དེ་ང་ཚོ་འདི་གའི་དེ་ད་སྤུ་གུ་དང་བར་དུ་བསམ་ཚུལ་བརྗེ་ལེན་གནང་ཡག་ད་དེ་འདྲས་ཀྱི་སྐོར་ལ་འགྲོ་བསྡད་ཀྱི་ལ་འོང། ད་ང་ཚོ་རྡ་སྟེང་བོད་ཁྱིམ་འདྲ་བོ་ཡིན་ན་ད་ལྟ་སྤྱི་ཟླ་དགུ་པ་དེ་རིགས་ལམ་ཟླ་བ་བྱས་ནས་ཟླ་བ་གཅིག་རིང་ག་འདུག་སེ་སྲུང་བརྩི་ཞུས་བསྡད་ཀྱི་ཡོད་རེད་ཁ་སང་སྤྱི་ཟླ་ད་ལོ་ཉི་མ་ཁ་ཤས་ཅིག་ཡར་སྔ་ནུར་ཞུས་ནས་སྤྱི་ཟླ་བརྒྱད་པའི་ཏ་རིག་ཉི་ཤུ་གཉིས་ནས་དབུ་འཛུགས་ཞུས་པ་རེད་ད་ལྟ་མཇུག་བསྡོམས་དེ་སྤྱི་ཟླ་དགུ་པའི་ཏ་རིག་ཉི་ཤུ་གཉིས་ལ་ཡང་མཇུག་བསྡོམས་ཞུས་པ་རེད་མཇུག་བསྡོམས་ཞུ་བའི་སྐབས་ལ་ཡང། ད་ད་ལྟ་ཟླ་བ་གཅིག་ནང་ལ་ང་རང་ཚོའི་རྩོད་སྦྱང་བྱས་པའི་སློབ་ཕྲུག་ཚོའི་གཅིག་གྲུབ་འབྲས་ཟེར་ནས་ད་འདི་གའི་དེ་ཡ་དགེ་ལས་སློབ་ཕྲུག་ཡོངས་ལ་ཡ་སྤྱན་འབུལ་ཞུ་བ་དང་ཨ་ནི་སློབ་ཕྲུག་ཚོའི་ངོས་ནས་ཟླ་བ་གཅིག་ནང་ལ་ཡ་ཨ་ནི་སོ་སོ་ལ་ཡ་ལེགས་སྐྱེས་ཨ་ལེགས་སྐྱེས་རོ་མོ་ག་འདྲས་ག་འདྲས་ཐོབ་ཡོད་མེད་སྐོར་ལ་ཡ་ཨ་ནི་སྤུ་གུ་ཚོས་གཏམ་བཤད་གནང་ཡ་ད་འདི་འདྲས་ཀྱི་ནམ་རྒྱུན་ང་ཚོས་དེ་བྱས་ཀྱི་འདུག་ལ་འོང།
ངའི་མིང་ལ་བསྟན་འཛིན་ཉི་སྒྲོན་ང་ད་ལྟ་འཛིན་གྲྭ་བཅུ་པ་ལ་རྡ་སྟེང་རྡ་སྟེང་བོད་ཁྱིམ་ལ་འཛིན་གྲྭ་བཅུ་པ་སློབ་སྦྱོང་བྱེད་བཞིན་ཡོད་ང་ལུང་པ་ལ་དྭགས་ཞེས་པ་ནས་སླེབས་པ་ཡིན་ང་ཚོ་ད་རྡ་སྟེང་བོད་ཁྱིམ་ལ་ང་ཚོ་རྡ་སྟེང་བོད་ཁྱིམ་སློབ་གྲྭ་ལ་ཡ་སྤྱི་ཟླ་དགུ་པ་ཞིག་དང་སྤྱི་ཟླ་དགུ་པ་དེ་ང་ཚོ་རིགས་ལམ་ཟླ་བ་ཞེས་ངོས་འཛིན་བྱེད་ཀྱི་ཡོད་རེད་ད་ང་ཚོ་འདི་བྱེད་ཀྱི་ཡོད་རེད་ད་ཡ་ཨ་ནེ་ཡ་ད་སྤྱི་ཟླ། ནམ་རྒྱུན་ཡིན་ན་ཡང་ནམ་རྒྱུན་ཡིན་ན་ང་ཚོ་སྤྱི་ཟླ་དགུ་བ། སྤྱི་ཟླ་དགུ་བ་ད་དང་པོ་ནི་སྤྱི་ཟླ་དགུ་བའི་ཚེས་གཅིག་ནས་འགོ་འཛུགས་ཀྱི་ཡོད་རེད་དང་ཨ་ནི་སྤྱི་ཟླ་དགུ་བའི་ད་མཇུག་དེ་ཡ་ལ་ཡང་ང་ཚོ་ཡ་མཇུག་སྡོམ་མཛད་སྒོ་ལ་འཚོགས་ཀྱི་ཡོད་རེད་དང་ཡ། ཨ་ནུ་དེ་སྐབས་སུ་ད་སྤྱི་ཟླ་དགུ་བ་ནང་ལོགས་ལ་ང་ཚོ་ད་གཅིག་རིང་ང་ཚོ་ཡ་གར་བྱང་རྒྱུ་ང་ཚ་ང་ཚོ་གར་དང་ད་མཇུག་སྡོམ་ལ་ར་ད་གཅིག་འཚོགས་ཀྱི་ཡོད་རེད་དང་ཡ། ཨ་ནི་ཧོ་ཅི་ནི།

རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།